ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་པའི་ཚེས་ཉི་ཤུ་གསུམ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་བཅུ་གཉིས་པའི་ཚེས་ལྔ་རེས་གཟའ་མིག་དམར་ཉིན་གྱི་སྔ་དྲོའི་ལས་རིམ་དབུ་འཛུགས་ཞུས་ཡིན། དེ་རིང་གི་ལས་རིམ་བཀོད་སྒྲིག་གནང་མཁན་སེང་གེ་རི་བསོད་ནམས་ལྷ་མོ་ལགས་དང་འཕྲུལ་དོན་ཕྱག་རོགས་གནང་མཁན་ཁཱལ་ཀྲོན་ལགས། ལས་རིམ་ངོ་སྤྲོད་དང་གསར་འགྱུར་ཁག་སྙན་སྒྲོན་ཞུ་མཁན་བསྟན་འཛིན་དཔལ་མོ་ལགས་དང་མཁའ་འགྲོ་གཡང་འཛོམས་བཅས་ཐུན་མོང་ནས་ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་མཛའ་བརྩེའི་འཚམས་འདྲི་ཞུ་བ་དང་ཆབས་ཅིག་ཐེངས་འདིའི་ལས་རིམ་ཁག་གཤམ་ལ་རིམ་པས་རྒྱང་སྲིང་ཞུ་རྒྱུ་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཏཱ་ལའི་བླ་མ་མཐོ་རིམ་སློབ་གཉེར་ཁང་ནས་སྐབས་དང་པོའི་འབུམ་རམས་པ་སློབ་ཐོན་པ་བདུན་ལ་ཐུགས་དགྱེས་ཚོར་ཆེན་པོའི་སྒོ་ནས་མཇལ་ཁ་བསྩལ་ཡོད་པ་བཅས་ཐེངས་འདིའི་གསར་འགྱུར་ཁག་ཅིག་དང།

རྒྱ་གར་ནང་གི་བོད་མིའི་འཚོ་རྟེན་གལ་ཆེ་ཤོས་སུད་ཚོང་ལ་དོ་ཕོག་འགྲོ་བཞིན་ཡོད་པ་དེའི་ཐད་གནས་ཚུལ་ཕྱོགས་བསྒྲིགས་ཞུས་པ་ཞིག་དང། མཇུག་ཏུ་འཕྲོད་བསྟེན་གྱི་ལེ་ཚན་བཅས་གསར་འགྱུར་དང་ལས་རིམ་གཞན་ཁག་གི་རྗེས་སུ་རིམ་པས་རྒྱང་སྲིང་ཞུ་ཡི་ཡིན། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཏཱ་ལའི་བླ་མ་མཐོ་རིམ་སློབ་གཉེར་ཁང་ནས་སྐབས་དང་པོའི་འབུམ་རམས་པ་སློབ་ཐོན་པ་བདུན་ལ་ཐུགས་དགྱེས་ཚོར་ཆེན་པོའི་སྒོ་ནས་མཇལ་ཁ་བསྩལ་ཡོད་པའི་སྐོར་བློ་བྷེ་ལགས་ཀྱིས་བཏང་བའི་གནས་ཚུལ་དེ་གསན་རོགས་གནང།
བོད་མིའི་དབུ་ཁྲིད ྋགོང་ས་མཆོག་གིས་ཏཱ་ལའི་བླ་མ་མཐོ་རིམ་སློབ་གཉེར་ཁང་ནས་ཐོན་པའི་སྐབས་དང་པོ་གི་འབུམ་རམས་པ་སློབ་ཐོན་པ་བདུན་ལ་ཐུགས་དགྱེས་ཚོར་ཆེན་པོ་གི་སྒོ་ནས་མཇལ་ཁ་བསྩལ་ཡོད་ཀི། ཉེ་བའི་ཆར་རྒྱ་གར་ལྷོ་ཕྱོགས་སྦེང་ལོར་གྲོང་ཁྱེར་དུ་རྟེན་གཞི་ཆགས་པའི་ཏཱ་ལའི་བླ་མ་མཐོ་རིམ་སློབ་གཉེར་ཁང་དུ། སྐབས་དང་པོ་གི་བོད་ཀྱི་སྐད་ཡིག་རིག་གཞུང་གི་ཐོག་ནས་འབུམ་རམས་པ་སློབ་གཉེར་བ་བདུན་སློབ་ཐོན་མཛད་སྒོ་གནང་ཡོད་པ་བཞིན། འབུམ་རམས་པ་སློབ་ཐོན་པ་དགེ་བཤེས་རོང་བོ་བློ་བཟང་སྙན་གྲགས་ལགས་དང་དགེ་བཤེས་བློ་བཟང་སྨོན་ལམ་ལགས། དགེ་བཤེས་བློ་བཟང་དངོས་གྲུབ་ལགས་དང་སློབ་དཔོན་བསོད་ནམས་རྒྱལ་མཚན་ལགས། སློབ་དཔོན་གཙང་ཕྲུག་སྟོབས་ལགས་དང་ལོ་རྒྱུས་ཉམས་ཞིབ་པ་སྨན་ཤེར་བློ་གྲོས་ལགས་དང་ཨ་འབྲུག་དཀོན་མཆོག་ལགས་བཅས་ལ། བཞུགས་སྒར་རྒྱལ་བའི་ཕོ་བྲང་དུ་སྤྱི་ཟླ་བཅུ་གཉིས་པ་གི་ཚེས་པ་བཞི་གི་ཉི་མ་བོད་མིའི་དབུ་ཁྲིད ྋགོང་ས་མཆོག་གིས་ཐུགས་དགྱེས་ཚོར་ཆེན་པོ་གི་སྒོ་ནས་མཇལ་ཁ་བསྩལ་གནང་མཛད་ཡོད་པས། སྦེང་ལོར་ཏཱ་ལའི་བླ་མ་མཐོ་སློབ་ཀྱི་སློབ་སྤྱི་བསྟན་འཛིན་པ་སངས་ལགས་ནས། སྤྱི་ལོ་གཅིག་སྟོང་དགུ་བརྒྱ་དྲུག་ཅུ་གི་ལོ་ནས་བོད་ཁྱིམ་སྔོན་འགྲོ་ནས་འགོ་བཙུགས་ཏེ་མཐའ་མ་གཙུག་ལག་སློབ་གཉེར་ཁང་གི་ལག་འཁྱེར་ཚད་རིམ་མཐོ་ཤོས་ཏེ། འབུམ་རམས་པའི་ལག་འཁྱེར་ཕུད་ཐུབ་པ་གི་ཉིན་མོ་འདི་དང་འབྲེལ། རྒྱལ་བ་རིན་པོ་ཆེར་དམིགས་བསལ་གྱི་མཇལ་ཁ་ཞུ་ཐུབ་པར་སྐལ་བ་བཟང་པོ་དང་རྒྱལ་བ་རིན་པོ་ཆེ་ཐུགས་དགྱེས་ཚོར་ཆེན་པོ་བྱུང་བ་གི་སྐོར་ལ་འགྲེལ་བརྗོད་གནང་གི་འདུག།
དེ་རིང་ང་ཚོ་ད་ཉིན་བཟང་པོ་ཞིག་ཆགས་བསྡད་ཡོད་རེད་ད་ལྟ་ང་ཚོའི་བོད་ཁྱིམ་ནང་ནས་ད་ཅིག་འབུམ་རམས་པ་ཐོན་པ་ཨ་ནི་ཐེངས་མ་དང་པོ་ཆགས་བསྡད་ཡོད་རེད་ད་ད་ལྟའི་ཆ་ལ་སྔོན་མ་ནས་བོད་ཁྱིམ་ད་གཅིག་སྟོང་དགུ་བརྒྱ་དྲུག་ཅུ་ནས་འགོ་བཙུགས་ནས་ཕྱིན་ནས་ད་སྔོན་འགྲོ་ནས་ཡར་འགོ་བཙུགས་ནས་ད་ད་ལྟ་ཐ་མ་ད་ཅིག་གཙུག་ལག་སློབ་གཉེར་ཁང་གི་ནང་ལ་ད་ཅིག་ལག་ཁྱེར་མཐོ་ཤོས་ཚད་མཐོ་ཤོས་འདི་ད་འབུམ་རམས་པ་ཆགས་བསྡད་ཡོད་རེད་ད་འདི་ཕུད་ཐུབ་ཡས་ཀྱི་ཨ་ནི་ཉིན་མོ་ཅིག་ཆགས་འདུག་ད་དེ་རིང་དམིགས་བསལ་ང་ཚོ་ཡར་ཨ་ནི་རྒྱལ་བ་རིན་པོ་ཆེ་ལ་མཇལ་ཁ་ཅིག་ཐོབ་སོང་ད་སྐལ་བ་བཟང་པོ་བྱུང་ཟེར་བ་ཨ་ནི། རྒྱལ་བ་རིན་པོ་ཆེ་ལགས་ཀྱིས་ད་གཙོ་བོ་དེ་ཁོ་རང་རྣམས་ཀྱི་ཨ་ནི་འབུམ་རམས་པ་རྣམ་པ་ཚོས་ཀྱི་ད་དཔྱད་རྩོམ་རེ་རེ་བཞིན་གཟིགས་གནང་སོང་ཨ་ནི་ཆ་ཚང་ལ་མཉེས་པོ་ཞིག་གནང་སོང།
འབུམ་རམས་པ་སློབ་ཐོན་པ་དགེ་བཤེས་བློ་བཟང་དངོས་གྲུབ་ལགས་ནས་ཁོང་གིས་གཞུང་ལུགས་དང་ལག་ལེན་ཟུང་འབྲེལ་གྱི་ཐོག་ནས་བྱ་ཚིག་གྲུབ་ཚུལ་ལ་དཔྱད་པ་གི་བརྗོད་གཞི་དང་འབྲེལ་ཏེ་དཔྱད་རྩོམ་བྲིས་ཡོད་པས། གོང་ས་མཆོག་ལ་སྤྱན་འབུལ་ཞུ་བར་ཐུགས་མཉེས་པོ་གནང་བ་དང། དཔྱད་རྩོམ་དེས་མ་འོངས་བར་གཞོན་སྐྱེས་ཚོར་ཕན་ཐོགས་འབྱུང་རེ་ཡོད་པ་གི་སྐོར་ཡང་འགྲེལ་བརྗོད་གནང་གི་འདུག། ལགས་རེད། ངས་བརྗོད་གཞི་འདི་གཞུང་ལུགས་དང་ལག་ལེན་ཟུང་འབྲེལ་གྱི་ཐོག་ནས་ང་རང་ཚོ་བྱ་ཚིག་གྲུབ་ཚུལ་ལ་དཔྱད་པ་ཟེར་དེ་རེད། དོན་དག་རྡོག་རྡོག་འདྲ་བོ་འདི་བརྡ་སྤྲོད་གཞུང་ལུགས་དང་འབྲེལ་བ་ཡོད་རྒྱུའི་ཆ་དེ་རེད་ང་རང་ཚོ་བོད་པས། དེ་ཡིན་དུས་ད་ཐེངས་གི་གོང་ས་མཆོག་ལ་སྤྱན་འབུལ་ཞུ་ཡོང་དུས་གོང་ས་མཆོག་དེ་གཟིགས་སོང་རོགས་ལ་གཟིགས་ནས་ནི་འགྲིག་ཨ་འགྲིག་ཨ་ཟེར་གསུངས་སོང་ང་རང་འདོད་པ་ཚིམ་པོ་འདྲ་ཅིག་ད་ཅིག་བྱུང་སོང་རོགས་ལ་ད་འདི་གི་མ་འོངས་པ་ལ་ད་ཅིག་ང་ཚོ་བོད་པའི་རིག་གཞུང་ལ་དུང་བ་ཡོད་ཀྱི་རེད་དེ་ནང་བཞིན་གྱི་ད། མ་འོངས་པའི་ང་རང་ཚོ་གཞོན་སྐྱེས་རེད་དེ་ཚོ་ལ་ཅི་ཡང་ང་རང་དེ་གི་དཔྱད་རྩོམ་འདི་བརྒྱུད་ནས་ཕན་ཐོགས་ཡོང་གི་རེད་བསམ་གི་བསམ་འདྲ་ཞིག་ཡོད་ལགས། གཞན་ཡང་འབུམ་རམས་སློབ་ཐོན་པ་ས་རཱ་མཐོ་སློབ་ཀྱི་ལོ་རྒྱུས་སློབ་དཔོན་བསོད་ནམས་རྒྱལ་མཚན་ལགས་ནས། བོད་ནང་ང་ཚོ་དང་ཤེས་ཚད་མཉམ་པ་མང་བོ་ལ་འདི་འདྲ་གི་གོ་སྐབས་ཧ་ལམ་རག་མི་ཤེས་པ་ཆགས་ཡོད་པ་དང། སོ་སོ་ལ་གོ་སྐབས་རག་ནས་སློབ་ཐོན་དང་འབྲེལ། གོང་ས་མཆོག་ལ་མཇལ་ཁ་ཞུ་རྒྱུ་བྱུང་བ་དེར་ཐུགས་རྗེས་བརྩེ་གནང་བ་ལ་ཧ་ཅང་དགའ་བོ་བྱུང་ཞེས་འགྲེལ་བརྗོད་གནང་གི་འདུག། ཐུགས་མཉེས་པོ་ཞིག་བྱུང་ཤག་སོ་སོ་རང་ཉིད་ནས་འདི་འདྲའི་གནས་ཁར་སློབ་གཉེར་གཅིག་གི་སྒང་ནས་མཇལ་ཁ་བྱས་དེ་དང་པོ་ཡིན་པ་སོང་ཙང་བུ་དེ་དགའ་བོ་ཞིག་བྱུང་ཧ་ལམ་གནས་ཁར་འདི་འདྲའི་གོ་སྐབས་ཆ་མཚོན་པ་ཡིན་ན་བོད་ནང་དང་ང་རང་ཚོ་གནས་ཁར་ཤེས་ཚད་མཉམ་པ་དེ་འདྲ་མང་པོ་ཞིག་གོ་སྐབས་འདི་རྩ་བ་ཉིད་ནས་རག་མ་ཤེས་ཡག་གི་སོབ་ད་གྲོགས་ཅིག་ཡིན་དེ་བུ་དེ་གནས་ཁར་ད་འདི་དགའ་བོ་ཞུ་ཁྱུང་ཤ། རྒྱ་གར་ལྷོ་ཕྱོགས་སྦེང་ལོར་ཏཱ་ལའི་བླ་མ་མཐོ་རིམ་སློབ་གཉེར་ཁང་གི་དགེ་རྒན་འབུམ་རམས་སློབ་ཐོན་པ་ཨ་འབྲུག་དཀོན་མཆོག་ལགས་ནས། སློབ་མ་གསོ་སྐྱོང་བྱ་དགོས་ན་དགེ་རྒན་ཡར་རྒྱས་སུ་གཏོང་དགོས་པ་དང། དེ་ལ་གནས་རིམ་མང་བོ་གི་ཆ་རྐྱེན་དང་ཞིབ་འཇུག་གི་རྒྱབ་ལྗོངས་ལག་བསྟར་གྱི་ཉམས་མྱོང་བཅས་དགོས་པ་ཚང་མ། དེང་རབས་ཀྱི་མཐོ་རིམ་སློབ་གྲྭར་མེད་ཐབས་མེད་པ་གི་ཆ་རྐྱེན་ཞིག་རེད་ཅེས་འགྲེལ་བརྗོད་གནང་གི་འདུག།

དེ་ལྟར་ད་དུང་ཁོང་ཚོ་འབུམ་རམས་སློབ་ཐོན་པ་དགེ་བཤེས་བློ་བཟང་སྨོན་ལམ་ལགས་ནས། བོད་ཀྱི་དཔེ་མཛོད་ཚན་རིག་ལ་ཞིབ་འཇུག་གི་ཆེད་རྩོམ་དང། དགེ་བཤེས་རོང་བོ་བློ་བཟང་སྙན་གྲགས་ལགས་ནས་གསང་སྔགས་ལས་བྱུང་བ་གི་གཉུག་མའི་རླུང་སེམས་ཕྲ་མོ་གི་སྐོར། སྨན་ཤེར་བློ་གྲོས་ལགས་ནས་བོད་བཙན་པོའི་རྒྱལ་རབས་དང་ཐང་རྒྱལ་རབས་ཀྱི་འབྲེལ་ལམ་གི་སྐོར་དང། ལོ་རྒྱུས་སློབ་དཔོན་གཙང་ཕྲུག་སྟོབས་ལགས་ནས་རྭ་སྟག་དོན་རྐྱེན་གྱི་སྐོར་སོགས་ལ་ཆེད་རྩོམ་བྲིས་ཏེ།

ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་བསྟན་འཛིན་པདྨ་ལགས་དང་མཁའ་འགྲོ་གཡང་འཛོམས་ནས་སྙན་སྒྲོན་ཞུ་གི་ཡིན། སྤྱི་ཟླ་བཅུ་གཉིས་པའི་ཚེས་བཞི་ཉིན་རྒྱལ་བ་ཀརྨ་པ་ཨོ་རྒྱན་འཕྲིན་ལས་རྡོ་རྗེ་དང་མཐའ་ཡས་རྡོ་རྗེ་རྣམ་གཉིས་ཀྱིས་ཟུང་འབྲེལ་གྱི་ཐོག་ནས་ཀུན་གཟིགས་ཞྭ་དམར་རིན་པོ་ཆེའི་ཡང་སྲིད་ངོས་འཛིན་དང་འབྲེལ་བའི་ཐུན་མོང་གི་གསལ་བསྒྲགས་ཤིག་སྤེལ་གནང་འདུག་གསལ་བསྒྲགས་དེའི་ནང་དུ་སྤྲུལ་སྐུའི་ཡང་སྲིད་ངོས་འཛིན་བྱེད་པའི་ལམ་སྲོལ་ནི་བོད་བརྒྱུད་ནང་བསྟན་གྱི་ཁྱད་ཆོས་ཤིག་ཡིན་པ་གསལ་སྟོན་གནང་བ་དང་ཞྭ་དམར་ན་རིམ་ཡང་བོད་ཀྱི་སྤྲུལ་སྐུ་ལོ་རྒྱུས་རྙིང་ཤོས་གྲས་དང། སྐུ་ཕྲེང་ཕལ་མོ་ཆེ་ཀམ་ཚང་བཀའ་བརྒྱུད་གསེར་ཕྲེང་དུ་བཞུགས་ཤིང། རྗེ་ཞྭ་དམར་པའི་ཡང་སྲིད་མུ་མཐུད་ངོས་འཛིན་ཞུ་རྒྱུ་དེ་ཁོང་རྣམ་པ་གཉིས་ཀྱི་འོས་འགན་ཞིག་ཏུ། འོས་འགན་ཞིག་ཏུ་གཟིགས་ཀྱི་ཡོད་པ་དང། དེ་ཡང་འཁྲུལ་པ་མེད་པ་དང་རྩོད་པ་དང་བྲལ་བ་ཞིག་ངོས་འཛིན་ཐུབ་ཚེ་ཀམ་ཚང་གཅིག་སྒྲིལ་ཡོང་རྒྱུར་ལའང་ཕན་རླབས་ཅི་ཞིང་ཕན་རླབས་ཅི་ཆེ་ཡོང་རྒྱུར་བརྟེན་ཁོང་རྣམ་པ་གཉིས་ཀྱི་ཐོག་ཏུ་བབས་པའི་འགན་འཁྲི་དེ་དག་ཕྲག་ཏུ་བླངས་ནས་དཀའ་ངལ་དུ་མ་ཁྱད་བསད་ཀྱིས་ཕན་ཚུན་མཇལ་འཕྲད་ཐེངས་འགའ་ཤས་གནང་ཞིང་ལྷག་བསམ་ཆེར་བསྐྱེད་ཀྱིས་གྲོས་བསྡུར་གཟབ་ནན་གནང་འབྲས་གཉིས་མོས་གྲོས་ཆོད་བྱུང་གནང་ཡོད་པ་གསུངས་འདུག་དེ་ཡང་གྲོས་ཆོད་དོན་ཚན་དང་པོ་ནི་ཞྭ་དམར་རིན་པོ་ཆེའི་ཡང་སྲིད་ངོས་འཛིན་རྒྱལ་བ་ཀརྨ་པ་གཉིས་ཀྱིས་ཐུན་མོང་གིས་ཞུ་རྒྱུ་ལས་ཁག་སོ་སོ་ནས་གནང་རྒྱུ་མིན་པ་དང། དོན་ཚན་གཉིས་པ་ཞྭ་དམར་རིན་པོ་ཆེའི་ཡང་སྲིད་དེ་ཉིད་མཚན་དོན་མཚུངས་པ་ཞིག་ཡོང་མཚན་དོན་མཚུངས་པ་ཞིག་ཡོང་བའི་དོན་དུ་བསླབ་པ་སློབ་གཉེར་དང་དབང་ལུང་མན་ངག་འབུལ་རྒྱུ་སོགས་ཀྱི་འགན་ཡང་རྒྱལ་བ་ཀརྨ་པ་རྣམ་གཉིས་ཀྱིས་ཐུན་མོང་ནས་བཞེས་རྒྱུ། དོན་ཚན་གསུམ་པ། ཞྭ་དམར་རིན་པོ་ཆེའི་ཡང་སྲིད་ངོས་འཛིན་གནང་ཕྱོགས་སྐོར་ནི་ཀམ་ཚང་ནང་ཁུལ་གྱི་གནད་དོན་ཞིག་ཡིན་པས་དེ་ལ་འབྲེལ་མེད་སུས་ཐེ་བྱུས་གནང་ཀྱང་ངོས་ལེན་གནང་རྒྱུ་མིན་པ་དང། ཀརྨ་ཀམ་ཚང་རྣམས་བླ་མ་གཅིག་གི་སློབ་མ་དང་ཆོས་བརྒྱུད་གཅིག་གི་སྤུན་གྲོགས་ཡིན་པ་བཞིན་ཕན་ཚུན་ཆགས་སྡང་དང་རྩོད་པ་མེད་པར། ཐམས་ཅད་དམ་ཚིག་འོ་ཆུ་གཅིག་ཏུ་འདྲེས་ཤིང་མཐུན་ལམ་གལ་ཆེར་མངོན་དགོས་པར་དགོངས་འཇགས་གནང་རོགས་ཞེས་འཁོད་ཡོད་པ་ཡིག་ཆ་དེར་རྒྱལ་བ་ཀརྨ་པ་རྣམ་གཉིས་ཀྱི་མཚན་རྟགས་དང་ཁོང་རྣམ་གཉིས་ཀྱི་པར་རིས་མཇལ་ཐུབ་རྒྱུ་ཡོད་ཀྱང་ཡུལ་གང་དུའམ་ས་གནས་ག་བར་མཇལ་མོལ་གནང་བའི་སྐོར་ཞིབ་ཕྲ་ཁ་གསལ་བསྐྱོན་མི་འདུག། བི་ཧར་མངའ་སྡེ་ནང་འཚོགས་པའི India Social Forum ཞེས་པའི་རྒྱ་གར་སྤྱི་ཚོགས་ཀྱི་གླེང་སྟེགས་ཐོག་བོད་དོན་གོ་རྟོགས་ལས་འགུལ་སྤེལ་བ། དབུས་བོད་མིའི་སྒྲིག་འཛུགས་ཀྱིས་དྲ་རྒྱའི་ཐོག་སྤེལ་བའི་གནས་ཚུལ་ལྟར་ན་འདི་ཟླའི་ཚེས་གཉིས་ནས་བཞི་བར་རྒྱ་གར་གྱི་མངའ་སྡེ་བི་ཧར་གྱི་རྒྱལ་ས་པཊ་ནར་ཚོགས་པའི India Social Forum ཞེས་པའི་རྒྱ་གར་སྤྱི་ཚོགས་གླེང་སྟེགས་ནང་ཧིན་བོད་མཛའ་འབྲེལ་ཚོགས་པས་མཉམ་ཞུགས་ཀྱིས་བོད་དོན་འཐབ་རྩོད་སྐོར་གོ་རྟོགས་ལས་འགུལ་སྤེལ་ཡོད་འདུག་དེ་ཡང་ཚོགས་འདུའི་འཛོམས་རར་བོད་དོན་དང་འབྲེལ་བའི་དཔེ་དེབ་བགོ་འགྲེམས་དང་སྦྲགས་ཚོགས་བཅར་བ་རྣམས་ལ་བོད་ཀྱི་རང་དབང་འཐབ་རྩོད་དང་དེ་ཉིད་རྒྱ་གར་ལ་གལ་ཆེ་ཚུལ་སྐོར་ངོ་སྤྲོད་གནང་ཡོད་པ་དང། ཡང་འདི་ཟླའི་ཕྱི་ཚེས་གསུམ་ཉིན་ཧིན་བོད་མཛའ་འབྲེལ་ཚོགས་པས་བོད་དོན་དང་འབྲེལ་བའི་ཚོགས་འདུའི་སྐབས་ཧིན་བོད་མཛའ་འབྲེལ་ཚོགས་པའི་ས་གནས་ཡན་ལག་གི་ཚོགས་མི་སྐུ་ཞབས Rajesh Kumar གྱིས་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུའི་ལོར་རྒྱ་ནག་གིས་བོད་ས་བཙན་བཟུང་བྱས་རྗེས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དབུས་པའི་བོད་མི་སྟོང་ཕྲག་འགའ་ཤས་རྒྱ་གར་དུ་སྐྱབས་བཅོལ་དུ་ཕེབས་དགོས་བྱུང་བའི་གནས་ཚུལ་དང། དེ་བཞིན་རྒྱ་གར་གཞུང་ནས་རྒྱ་ནག་གཞུང་ལ་ཡིད་ཆེས་བྱ་ཡུལ་མེད་པ་སོགས་ཀྱི་སྐོར་གསུང་བཤད་གནང་འདུག་དེ་ནས་འབུམ་རམས་པ་སྐུ་ཞབས Pranod Kumar གྱིས་བོད་དོན་བདེན་པའི་འཐབ་རྩོད་རྒྱུན་འཁྱོངས་ཆེད་རྒྱ་གར་གྱིས་བོད་དོན་གླེང་དགོས་པ་དང། གསར་འགོད་པར་བོད་དོན་སྐོར་འགྲེལ་བརྗོད་བྱ་དགོས་པ། ས་གནས་ཀྱི་གྲོས་ཚོགས་འཐུས་མིར་ཞུ་གཏུག་གིས་གྲོས་ཚོགས་སུ་བོད་དོན་གླེང་དགོས་པའི་འབོད་སྐུལ་ཞུ་དགོས་པ། བོད་ཀྱི་དཀའ་རྙོག་སེལ་ཐབས་ལ་དོ་སྣང་དགོས་སྐོར་གསལ་བཤད་གནང་བ་དང། དེ་བཞིན Mahatma Gandhi གཙུག་ལག་སློབ་གཉེར་ཁང་གི་ཉེ་བའི་རིགས་བདག་ཟུར་པ་སྐུ་ཞབས། Manoj Kumar། གྱིས་འཕགས་བོད་གཉིས་བར་ལོ་རྒྱུས་རང་བཞིན་ལྡན་པའི་འབྲེལ་བ་ཡོད་པ་དང། ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོར་བོད་རྒྱ་ནག་གིས་བཙན་བཟུང་བྱས་རྗེས་རྒྱ་གར་གྱི་བདེ་འཇགས་དང་ཁོར་ཡུག་ལ་དཀའ་ངལ་ཆེན་པོ་འཕྲད་ཡོད་པ་གསལ་འདོན་གནང་བའི་རྗེས་སྐུ་ཞབས Updhaya གྱིས་བོད་འདི་འཛམ་གླིང་དང་དམིགས་བསལ་རྒྱ་གར་ལ་གལ་གནད་ཆེ་ཚུལ་འགྲེལ་བརྗོད་དང་རྒྱ་གར་གཞུང་མང་གཉིས་ནས་བོད་དོན་ལ་གང་ཐུབ་ཀྱིས་རྒྱབ་སྐྱོར་གནང་དགོས་པའི་འབོད་སྐུལ་གནང་འདུག་དེའི་རྗེས་སྐུ་མགྲོན་གཙོ་བོ་སྐུ་ཞབས Ram Jit Singh གྱིས། བོད་ཀྱི་དཀའ་རྙོག་སེལ་ཐབས་སུ་རྒྱ་གར་གྱི་སྲིད་དོན་ཚོགས་པ་ཐུན་མོང་གི་ལངས་ཕྱོགས་བཟོ་དགོས་པ་དང་རྒྱ་གར་མང་ཚོགས་ནས་ཀྱང་བོད་མི་དང་འབྲེལ་ལམ་དམ་དུ་བཏང་སྟེ་སྤྱི་ཚོགས་ཀྱི་འབྲེལ་བ་བཟང་དུ་གཏང་དགོས་པའི་གཞེན་སྐུལ་གནང་ནས་མཐར་འཕགས་བོད་འབྲེལ་མཐུད་ལས་ཁང་གི་འབྲེལ་མཐུད་པ་གཞོན་པ་བསྟན་འཛིན་འབྱོར་ལྡན་ལགས་ཀྱིས་བོད་ནང་གི་ཛ་དྲག་གནས་སྟངས་གསལ་བཤད་དང་རྒྱ་གར་གཞུང་མང་དང་ལྷག་པར་དུ་བོད་དོན་རྒྱབ་སྐྱོར་ཚོགས་པ་ཁག་གིས་བོད་དོན་ལ་རྒྱབ་སྐྱོར་མུ་མཐུད་གནང་བཞིན་པར་ཐུགས་རྗེ་ལེགས་འབུལ་ཞུས་ཡོད་འདུག།

དེ་ཡང་ཡུ་རོབ་སྤྱི་འཐུས་ཐུབ་བསྟན་རྒྱ་མཚོ་ལགས་ཀྱིས་འདི་གར་རླུང་འཕྲིན་ཁང་ལ་གནས་ཚུལ་ངོ་སྤྲོད་གནང་བའི་ནང། སྐུ་ངོ་སྲིད་སྐྱོང་གིས་ཕ་རན་སི་ད་སྤྱི་ཟླ་བཅུ་གཉིས་པའི་ཏ་རིག་གཉིས་ཉིན་མོ་གི་མཛད་རིམ་དེ་ཞོགས་ཀས་སྔ་པོ་ཆུ་ཚོད་འུ་དགུ་དང་ཕྱེད་ཀ་འདྲ་བ་ཞིག་ལ་ཕ་རན་སི་གི་འཛམ་གླིང་ཟེར་ན་མི་འདུག་འཇིག་རྟེན་ཞེས་པའི་ཚགས་ཤོག་ཅིག Le Monde ཟེར་མཁན་གྱི་ཚགས་ཤོག་ཨོ་དེ་གའི་གསར་འགོད་པ་མཉམ་དུ་དྲི་བ་དྲིས་ལན་དང་དེ་ནས་བཅར་འདྲི་ཞིག་གནང་ཡོད་རེད། དེ་ནས་ཞོགས་ཀས་ཕ་རན་སི་ལ V-TAG ཟེར་ན་དེང་སང་ད་ཡོ་རོབ་དང་བྱང་ཨ་རི་ཨོ་སི་ཀྲི་ལི་ཡ་བཅས་རྒྱ་གར་དེ་ནས་རྒྱལ་སྤྱིའི་བོད་སྐྱོར་གཞོན་ནུ་གི་ཚོགས་ཆུང་བསྐོངས་སོང་བ་བཀའ་ཤག་གི་དེ་གི་ལས་དོན་རྗེས་སྐྱོང་གི་ཚུལ་དུ་མ་འོངས་པ་མི་རབས་གསར་བ་ཁྲོད་ལ་བོད་དོན་ཞུ་གཏུག་གཏང་ཡག་ལ་རུ་ཁག་དེ་འདྲ་ཞིག་ག་ས་ག་བཙུགས་ཡོད་རེད་ད་ལྟ་ཕ་རན་སི་གི་ས་གནས་གི V-TAG ཚོགས་མི་མི་སུམ་ཅུ་སུ་སུམ་ཅུ་སོ་བདུན་དུ་བཞུགས་འདུག་ཁོང་ཚོ་ལ་སྲིད་སྐྱོང་གིས་བོད་ཀྱི་ཁོར་ཡུག་དང་འབྲེལ་བ་ཡོད་པའི་བཀའ་སློབ་ཕེབས་སོང་དེ་ནས་ཕྱི་དྲོ་གི་མཛད་རིམ་དེ་ཕ་རན་སི་བོད་རིགས་ཚོགས་པའི་གོ་སྒྲིག་འོག་ལ། མི་མང་ཚོ་ལ་ཆུ་ཚོད་གཉིས་ལྷག་ཙམ་བཀའ་སློབ་གནང་དེ་ནས་མི་མང་ལ་དྲི་བ་དྲིས་ལན་བྱེད་སྒང་ད་མི་མང་ལ་དྲི་བ་གཅིག་ཀྱང་མ་ལུས་པར་བཀའ་ལན་ཕེབས་སོང་ང་ཕྱི་ཚེས་གསུམ་གི་ཉིན་མོ་ཞོགས་ཀས་སྔ་པོ་ཕ་རན་སི་བོད་རིགས་ཚོགས་པའི་སྤེན་ཉི་སློབ་གྲྭ་ལ་བཅར་བྱས་ནས་ཕྲུ་གུ་ཚོ་དང་ཕ་མ་ལ་མཇལ་འཕྲད་དང་གཟིགས་སྐོར་འཚམས་གཟིགས་བཀའ་སློབ་གནང་སོང་ང་བ་དེ་འདྲ་བྱས་ནས་ཁ་སང་དགོང་དག་རྒྱ་གར་ལ་ད་ལྟ་ཕེབས་སོང་ད་དེ་རིང་རྒྱ་གར་ལ་ཕེབས་འབྱོར་བྱུང་ཡོད་རེད་ལོ། དེ་ནས་ཕྱི་ཚེས་གཉིས་ཉིན་རིམ་པས་ས་གནས་སུ་ཡོད་པའི་བོད་རིགས་གཞོན་སྐྱེས་ཚོ་དང་དམིགས་བསལ་མཇལ་འཕྲད་གནང་བའི་ནང་གཙོ་བོ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་དྲིན་དྲན་པའི་སྒོ་ནས་གོང་ས་མཆོག་གི་བཀའ་དགོངས་བཞིན་སྒྲུབ་གནང་རྒྱུ་གལ་ཆེ་བའི་སྐོར་དང། དེ་བཞིན་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ཟླ་བ་བཅུ་གཅིག་པའི་ཚེས་ཉི་ཤུ་དགུ་ཉིན་ཨ་རིའི་གྲོས་ཚོགས་ཀྱི་ཕྱི་འབྲེལ་ལས་དོན་ཚོགས་ཆུང་གིས་བོད་རྒྱའི་དཀའ་རྙོག་སེལ་ཐབས་ཀྱི་ཁྲིམས་འཆར་ཐོག་ཉན་ཞིབ་གནང་རྗེས་ཚོགས་ཆུང་སྤྱི་མོས་ཐོག་ནས་ཁྲིམས་འཆར་ལ་ཆོག་མཆན་བཀའ་འཁྲོལ་གནང་བ་དང། ཁྲིམས་འཆར་དེས་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱིས་གནའ་དུས་ནས་བོད་དེ་རྒྱ་ནག་གི་ཆ་ཤས་ཡིན་ཚུལ་བཤད་པ་དེ་ལོ་རྒྱུས་ཐོག་ནས་བདེན་པ་མིན་པའི་གསལ་སྟོན་བྱས་པ་དང་སྦྲགས་ཨ་རིའི་ཕྱི་སྲིད་ལས་ཁུངས་ནས་རྒྱ་ནག་གཞུང་གིས་བོད་ཀྱི་ལོ་རྒྱུས་དང་རིག་གཞུང། དགའ་ལྡན་ཕོ་བྲང་ཐེ་བའི་སྒྲིག་འཛུགས་ཀྱི་སྐོར་འཁྱོག་བཤད་བྱེད་བཞིན་པར་ཁ་གཏད་གཅོག་རྒྱུའི་དབང་ཚད་སྤྲད་ཡོད་པ་སོགས་འགྲེལ་བརྗོད་གནང་འདུག། དེ་ནས་ཕྱི་ཚེས་གསུམ་སྔ་དྲོ་གཟའ་མཇུག་སློབ་གྲྭ་གཟིགས་སྐོར་དུ་ཕེབས་ཏེ་སློབ་དགེ་རྣམས་དང་མཇལ་འཕྲད་ཀྱིས་ཕྱི་དྲོ་ཧྥ་རན་སི་རྒྱལ་ས་པེ་རིས་ནས་རྒྱ་གར་གྱི་རྒྱལ་ས་ལྡི་ལིར་ཕེབས་གནང་ཡོད་པ་རེད་ཤག། དེ་རིང་གི་གསར་འགྱུར་ཁག་མུ་མཐུད་ནས་བརྙན་འཕྲིན་ཞུ་རྒྱུ་ཡིན། ཡང་རྒྱ་ནག་གིས་ངེས་པར་དུ་ཨེ་ཤི་ཡ་དང་ཞི་བདེ་རྒྱ་མཚོའི་མངའ་ཁུལ་གྱི་ཛ་དྲག་གི་གནས་སྟངས་ཇེ་ཆུང་དུ་གཏོང་བར་རང་ནུས་འདོན་དགོས་པ་གསུངས་འདུག་ཧྥ་རན་སི་ཡི་ཕྱི་འབྲེལ་དཔོན་རིགས་མཐོ་ཤོས་ལྕམ Catherine Colonna ཡིས་རྒྱ་ནག་གཞུང་ལ་ལྷོ་རྒྱ་ནག་རྒྱ་མཚོའི་མངའ་ཁུལ་གྱི་བདག་དབང་རྩོད་ལེན་གྱི་བྱ་སྤྱོད་ལ་བསྐྱར་དུ་བསམ་གཞིགས་བྱེད་དགོས་པའི་འབོད་སྐུལ་བྱས་པ་དང་སྦྲགས་འཛམ་གླིང་ནང་མངའ་ཁུལ་དེར་དཀའ་ངལ་འཕར་མ་ཞིག་མི་དགོས་པར་ནན་བཤད་གནང་འདུག་ཧྥ་རན་སི་ཡི་ཕྱི་སྲིད་བློན་ཆེན་ལྕམ Catherine Colonna ཡིས་རེས་གཟའ་ཟླ་བའི་ཉིན Canberra ཡོད་པའི Australia Press Club། ཞེས་པའི་ཨོ་སི་ཀྲོ་ལི་ཡའི་གསར་འགོད་ཁང་གི་གཏམ་བཤད་ནང་ཉེ་ལམ་རྒྱ་ནག་མཚོ་དམག་གིས་ཧྥི་ལི་པིན་གྱི་ཉ་འཛིན་གྲུ་གཟིངས་ལ་བརྙས་བཅོས་བྱས་པ་དང་དེ་བཞིན་རྒྱ་ནག་གི་དམག་གྲུའི་འཕྲུལ་ཆས་ཀྱི་གློག་རླབས་ལ་བརྟེན་ནས་ཨོ་སི་ཀྲོ་ལི་ཡའི་མཚོ་དམག་གི་ཆུ་འཛུལ་བ་ཞིག་ལ་རྨས་སྐྱོན་ཕོག་པ་སོགས་ཀྱི་དོན་རྐྱེན་བྱུང་བ་དེ་དག་ལ་སེམས་འཚབ་ཡོད་ཚུལ་བརྗོད་ཡོད་ཅིང་ཐེ་ཝན་གྱི་མཚོ་འགག་ཏུ་ཞི་འཇམ་དང་བརྟན་ལྷིང་ཡོང་བའི་འབོད་སྐུལ་བྱས་པ་མ་ཟད། རྒྱ་ནག་གིས་ངེས་པར་དུ་ཨེ་ཤི་ཡ་དང་ཞི་བདེ་རྒྱ་མཚོའི་མངའ་ཁུལ་གྱི་ཛ་དྲག་གི་གནས་སྟངས་ཇེ་ཆུང་དུ་གཏོང་བར་རང་ནུས་འདོན་དགོས་པ་གསུངས་འདུག་ཡང་ཁོང་གིས་རྒྱ་ནག་ལ་དཔལ་འབྱོར་གྱི་འཕེལ་རྒྱས་ཀྱི་རང་དབང་དགོས་ཡོད་ཀྱང་འགྲོ་བ་མིའི་ཐོབ་ཐང་སོགས་ཀྱི་གནད་དོན་ཐད་རྒྱ་ནག་གིས་རྒྱལ་སྤྱིའི་རེ་བ་ལྟར་བསྒྲུབ་དགོས་པའི་གལ་ཆེན་རང་བཞིན་ནན་བརྗོད་བྱས་འདུག་ལྕམ Catherine Colonna ཡིས་རྒྱ་ནག་དང་ལྷན་དུ་བཟང་ཕྱོགས་ཀྱི་འབྲེལ་ལམ་དགོས་ངེས་ཡིན་པར་ངོས་འཛིན་བྱས་པ་མ་ཟད། མཉམ་འབྲེལ་གྱི་བཟང་ཕྱོགས་ཀྱི་འཕེལ་ཕྱོགས་གསལ་སྟོན་ཡང་བྱས་འདུག་གཞི་རྩའི་རྒྱ་ནག་གིས་ཐའེ་ཝན་གྱི་མཚོ་ཁ་ནང་དམག་སྦྱོང་བྱེད་ཤུགས་ཆེ་རུ་ཕྱིན་པ་དང་ལྷོ་རྒྱ་ནག་རྒྱ་མཚོའི་ནང་རང་ཉིད་ཀྱི་མངའ་ཁོངས་ཀྱི་ས་དེ་བདག་བཟུང་བྱ་རྒྱུ་བཅས་ཀྱིས་ཞི་བདེ་རྒྱ་མཚོའི་ནང་ཛ་དྲག་གི་གནས་སྟངས་ཇེ་ཆེར་བཟོས་ཡོད་ཅིང་རྩོད་གཞི་ཅན་གྱི་མཚོ་དེ་དག་ལ་ཧྥི་ལི་པིན་དང་བྷུ་རུ་ནེ་མ་ལེ་ཤི་ཡ། ཐའེ་ཝན་དང་ཝེ་ཏི་ནམ་བཅས་ཀྱིས་ཀྱང་བདག་དབང་རྩོད་ལེན་བྱས་ཡོད་པ་རེད། ས་ཁུལ་དེར་དྭངས་སེལ་མ་བྱས་པའི་རྡོ་སྣུམ་གར་མ་ཕྱུག་པོ་ཡོད་པའི་ངོས་འཛིན་བྱེད་ཀྱི་ཡོད་པ་རེད། ཧྥ་རན་སི་ཡིས་རྒྱ་ནག་གིས་རྩོད་རྙོག་མི་ཡོང་བའི་ཐབས་ཇུས་ལ་རོགས་རམ་བྱེད་དགོས་པའི་འབོད་སྐུལ་བྱས་པ་དེས་རྒྱ་ནག་གི་རྩོད་རྙོག་ཐད་ལ་རྒྱལ་སྤྱིའི་ཐོག་ནས་སེམས་འཚབ་ཡོད་པ་དང་མངའ་ཁུལ་དེ་ཞི་བའི་གྲོས་འཆམ་བྱེད་དགོས་པའི་གསལ་སྟོན་བྱས་ཡོད་འདུག། རྒྱ་ནག་ནང་ལོགས་ནས་དྲ་རྒྱའི་ལྕགས་རི་བརྒལ་བའི་མཉེན་ཆས་རིགས་བེད་སྤྱོད་བྱས་ཕྱིན་དམིགས་ཡུལ་ག་རེ་བྱས་མིན་ལ་མ་ལྟོས་པར་ཚང་མ་ཁྲིམས་འགལ་རེད་ཅེས་རྒྱ་གཞུང་གིས་བསྒྲགས་འདུག་རྒྱ་ནག་དམར་ཤོག་ཚོགས་པས་རྒྱ་ནག་རྒྱལ་ཡོངས་སུ་སྒེར་གཅོད་ཀྱི་སྲིད་བྱུས་འོག་སྨྲ་བརྗོད་རང་དབང་བཀག་སྡོམ་བྱེད་བཞིན་ཡོད་པ་དང། མི་མང་པོ་ཞིག་གིས VPN ཅེས་པའི་མཉེན་ཆས་བེད་སྤྱོད་བཏང་ནས་འཛམ་གླིང་ཕྱི་ཡི་གནས་ཚུལ་ལ་ལྟ་ཉན་བྱ་ཐབས་བྱེད་ཀྱི་ཡོད་ནའང། དེ་ལྟར་བྱ་མཁན་རྣམས་ལ་དམིགས་བསལ་ཁྲིམས་འགལ་གྱི་ནག་ཉེས་འགེལ་གྱི་ཡོད་པ་མ་ཟད་རྒྱ་ནག་ནང་ཁུལ་གྱི་དྲ་རྒྱའི་ཁྱབ་ཁོངས་སུའང་བཀག་སྡོམ་སྲིད་ཇུས་མང་པོ་ཞིག་ལག་བསྟར་བྱས་དང་བྱེད་མུས་རེད། དེ་ཡང་ཟི་ཁྲོན་ཞིང་ཆེན་ཝུན་ཁྲོན་རྫོང་མི་དམངས་ཁྲིམས་ཁང་གིས་དྲ་རྒྱའི་རང་དབང་བཀག་སྡོམ་ཐད་ཀྱི་ཁྱབ་བསྒྲགས་བརྙན་ཐུང་ཞིག་སྤེལ་ཡོད་པའི་ནང་དུ་རྒྱ་ནག་ནང་ལོགས་ཀྱི་མི་ཚང་མས་ཕྱིའི་རྒྱལ་ཁབ་ཀྱི་དྲ་རྒྱའི་ཁོངས་སུ་འཛུལ་ཐབས་ཀྱི VPN ཅེས་པའི་དྲ་རྒྱའི་མཉེན་ཆས་དེ་གཏན་ནས་བེད་སྤྱོད་གཏང་མི་ཆོག་པ་དང་གལ་ཏེ་མཉེན་ཆས་དེ་བེད་སྤྱོད་བཏང་ཚེ། ཁྱོད་ཀྱིས་གནས་ཚུལ་གང་ཞིག་གི་སྐོར་ལ་བལྟས་མིན་གྱི་གནད་དོན་མིན་པར་མཉེན་ཆས་དེ་ཁ་ཕྱེ་བ་ཙམ་གྱིས་ཁྲིམས་འགལ་ཆགས་ཀྱི་ཡོད་ཅེས་བསྒྲགས་གཏམ་སྤེལ་འདུག།

ཧོང་ཀོང་གཞུང་གིས་རེས་གཟའ་ཟླ་བའི་ཉིན་ཧོང་ཀོང་གི་དམངས་གཙོ་དོན་གཉེར་བའི་འཐབ་རྩོད་པ Agnes Chow ཁ་ན་ཏར་བྲོས་བྱོལ་དུ་ཕྱིན་ནས་ཕྱིར་ལོག་བྱ་རྒྱུ་མིན་ལུགས་གསལ་བསྒྲགས་བྱས་ཡོད་འདུག་ཁོ་མོས་གཏའ་མ་བཞག་སྟེ་གློད་གྲོལ་བྱུང་བའི་ཆ་རྐྱེན་དུ་ཟླ་བ་འདིའི་ཟླ་མཇུག་ཏུ་ཧོང་ཀོང་དུ་ཕྱིར་ལོག་བྱེད་དགོས་པ་ཞིག་ཡིན་འདུག་གོང་ཞུས་ཧོང་ཀོང་དམངས་གཙོའི་དོན་གཉེར་བ Agnes Chow ཡིས་རང་ཉིད་ཀྱི་བདེ་འཇགས་དང་བདེ་ཐབས་ལ་སེམས་ཁྲལ་ཡོད་ལུགས་བརྗོད་དེ་ཧོང་ཀོང་ལ་ཕྱིར་ལོག་བྱ་རྒྱུ་མིན་པའི་གསལ་བསྒྲགས་བྱས་ཡོད་འདུག། ཕྱི་ལོ་ཆིག་སྟོང་དགུ་བརྒྱ་བཅུ་དགུ་ལོའི་ཧོང་ཀོང་གི་ངོ་རྒོལ་ཆེན་མོའི་ལས་འགུལ་ནང་ཞུགས་པའི་ཉེས་མིང་འོག་བཙོན་འཇུག་བྱས་པའི་ཨེག་ནིས་ཆའོ་ནི་ཧོང་ཀོང་དུ་པེ་ཅིན་གྱི་དབང་སྒྱུར་ལ་ངོ་རྒོལ་བྱེད་མཁན་གྱི་ཁྲོད་ནས་མི་སྣ་གལ་གནད་ཆེ་ཤོས་ཤིག་ཡིན་པ་རེད། ཧོང་ཀོང་གཞུང་གིས་རེས་གཟའ་ཟླ་བའི་ཕྱི་དྲོར་བསྒྲགས་གཏམ་ཞིག་སྤེལ་བའི་ནང་ཁོ་མོའི་བྱ་སྤྱོད་ལ་སྐྱོན་བརྗོད་བྱས་ཏེ་ཁོ་མོར་དྲང་ཚུགས་བརྟན་པོ་མེད་པ་དང། ཁྲིམས་ལ་བརྩི་བཀུར་མ་བྱས་པའི་སྐྱོན་འཛུགས་བྱས་ཏེ་ཧོང་ཀོང་གཞུང་གིས་ཁོ་མོས་རང་གི་ཁྲིམས་འགལ་གྱི་བྱ་བར་གཡོལ་ནས་བྲོས་བྱོལ་དུ་འགྲོ་རྒྱུ་ནི་ངོ་གནོང་དགོས་པའི་གནས་ཤིག་ཡིན་ལུགས་བརྗོད་ནས་ཆ་རྐྱེན་ལྟར་ཕྱིར་ལོག་མ་བྱས་ཚེ་ཧོང་ཀོང་གཞུང་གིས་མི་ཚེ་གང་བོར་ཉེས་ཅན་དུ་བརྩི་ནས་རྗེས་འདེད་གཏོང་རྒྱུ་ཡིན་སྐོར་བརྗོད་འདུག། ཕྱི་ལོ་ཉིས་སྟོང་བཅུ་དགུ་ལོར་ཧོང་ཀོང་ནང་རྒྱ་ནག་གཞུང་གི་དབང་བསྒྱུར་ལ་ཁ་གཏད་བཅག་པའི་ངོ་རྒོལ་ལས་འགུལ་གྱི་སྐབས་སུ་ཁོ་མོས་ཧོང་ཀོང་གྲོང་ཁྱེར་གྱི་ཉེན་རྟོག་པའི་ལས་ཁུངས་ཀྱི་ཕྱི་རོལ་དུ་ངོ་རྒོལ་གྱི་ལས་འགུལ་ནང་ཞུགས་པའི་ཉེས་མིང་འོག་ཟླ་བ་བདུན་བཙོན་འཇུག་བྱས་ཡོད་འདུག Agnes Chow དང་དམངས་གཙོ་དོན་གཉེར་བའི་ལས་འགུལ་བ་གཞན་རྣམས་ཀྱིས་ཕྱི་ལོ་ཉིས་སྟོང་བཅུ་གཉིས་དང་ཉིས་སྟོང་བཅུ་བཞི་ཉིས་སྟོང་བཅུ་དགུ་བཅས་ལོའི་ཧོང་ཀོང་དུ་དབང་ཤུགས་ཆེ་རུ་འགྲོ་བཞིན་པའི་པེ་ཅིན་གྱི་དབང་འཛིན་ལམ་ལུགས་ལ་ངོ་རྒོལ་གྱི་ལས་འགུལ་ནང་འགན་འཁྲི་གལ་ཆེན་ཞིག་བླངས་ཅིང་བདུན་ཕྲག་མང་པོའི་རིང་མང་ཚོགས་མང་པོ་མཉམ་འཛོམས་ཀྱིས་ངོ་རྒོལ་བྱས་པ་དེ་ནི་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་བདུན་ལོར་ཧོང་ཀོང་དབྱིན་ཇིས་རྩིས་སྤྲོད་བྱས་པ་ནས་བཟུང་རྒྱ་ནག་གི་དབང་འཛིན་པར་ཁ་གཏད་ཆེ་ཤོས་དེ་ཆགས་ཀྱི་ཡོད་འདུག། རྣམ་པ་ལྷན་རྒྱས་ཀྱིས་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད། ཐེངས་འདིའི་གསར་འགྱུར་དང་འབྲེལ་བའི་ལེ་ཚན་ནང། ཡོ་རོབ་སྤྱི་མཐུན་ཚོགས་པའི་ཚོགས་གཙོ་དང་ཡོ་རོབ་འཛིན་སྐྱོང་ལྷན་ཁང་གི་འགན་འཛིན་རྣམ་གཉིས་རིང་མིན་རྒྱ་ནག་ཏུ་གཞུང་འབྲེལ་ཕྱོགས་ཕེབས་གནང་སྐབས། འགྲོ་བ་མིའི་ཐོབ་ཐང་གནད་དོན་ཐད་ལ་བཞེངས་ཕྱོགས་མཁྲེགས་པོ་འཛིན་དགོས་པའི་སྐོར། འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཚོགས་པས་འབོད་སྐུལ་གནང་བ་སོགས་ཀྱི་ཐད་དབྱངས་སྒྲོན་ལགས་ཀྱིས་འབྲེལ་ཡོད་ཁག་ལ་གནད་འདྲི་ཞུས་ཏེ་གནས་ཚུལ་ཕྱོགས་བསྒྲིགས་ཞུས་པ་ཞིག་གསན་རོགས་གནང།

ཧོང་ཀོང་དང་རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་རྩིས་མེད་རྡོག་རོལ་བཏང་མཁན་གྱི་འབྲེལ་ཡོད་འགོ་ཁྲིད་ལ་ཉེས་ཆད་འགེལ་དགོས་པའི་རེ་འདུན་བཏོན་གནང་འདུག་ཡུ་རོབ་ཏུ་ཡོད་པའི་གཞུང་འབྲེལ་མ་ཡིན་པའི་འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཚོགས་པས་ཡུ་རོབ་སྤྱི་མཐུན་ཚོགས་པའི་ཚོགས་གཙོ་རྣམ་གཉིས་རྒྱ་ནག་ལ་མ་ཕེབས་གོང་འབུལ་གནང་བའི་ཕྱག་བྲིས་དེའི་ནང་རྒྱ་ནག་གཞུང་གིས་བོད་དང་ཤར

ཉམས་ཞིབ་ཀྱི་སྡེ་ཚན་འདི་དང་ཚོགས་པ་འདི་ཡིས་བསམ་སྟངས་དང་ད་ང་ཚོ་ཏོག་ཙམ་ཁག་ཁག་ཆགས་ཀྱི་ཡོད་ཞུ་ཡ་ཡིན། འགྲོ་བ་མིའི་ཐོབ་ཐང་གི་བརྟག་ཞིབ་ཀྱི་ཚོགས་པ་འདི་ག་རེ་གནང་གི་ཡོད་ཟེར་ན་འདིའི་ཐོག་དགོངས་པ་བཞེས་སྟངས་འདི་གཙོ་བོ་འགྲོ་བ་མིའི་ཐོབ་ཐང་གི་གཙོ་བོ་ལ་གཞི་བཞག་ནས་ད་གང་བྱེད་གང་མོས་ཞིག་གནང་གི་ཡོད་རེད། ང་ཚོས་བོད་སྐོར་གྱི་བཤད་དུས་ང་ཚོ་སྤྱི་ཡོངས་དང་ཕྱོགས་ག་ས་ག་ནས་ཅིག་འགྲེལ་བཤད་རྒྱག་ནི་མ་གཏོགས་ལྷག་པར་དུ་བོད་པ་དང་རྒྱ་མི་བར་དུ་དཀའ་རྙོག་དེ་སེལ་ཡ་གི་ཅིག་ད་ཐབས་ལམ་དང་འདིའི་ཐོག་ལ་ཤུགས་རྒྱབ་ཡ་དང་འདིའི་ཐོག་ལ་ཅིག་བསམ་ཚུལ་བཏོན་ཡ་འདི་ང་ཚོས་ང་རང་ཚོའི་ནུབ་ཀྱི་འགན་འདི་ཆགས་བསྡད་ཡོད་རེད་སོང་ཙང་དེ་ནི་ང་ཚོས་དེ་འགྲོ་བ་མིའི་ཐོབ་ཐང་ཙམ་མ་ཡིན་པར་བྱས་བོད་ཀྱི་གནས་ཚུལ་འདི་ཕར་འགྲེལ་བཤད་ཞིག་རྒྱབ་དགོས་སྐོར་དང་ང་ཚོས་བོད་པའི་སྔོན་བྱོན་ནས་དང་ང་ཚོས་ད་ཨའི་སི་ཊི་བརྒྱུད་དངོས་ནས་བོད་དང་ཨེ་ཤ་ཡའི་ནང་ལོགས་ལ་དངོས་ནས་འགྱུར་བ་ཆེན་པོ་ཅིག་བཏང་དགོས་ཡོད་ན་བོད་པ་ཚོ་ནུབ་མདོར་ལངས་འབྲས་བཏང་ཡང་དུས་ཚོད་མེད་འགྲོ་སྲིད་ང་ཚོ་བོད་པ་ཚོ་རྒྱལ་བ་རིན་པོ་ཆེའི་དགོངས་པ་གཞིར་བཟུང་ཨེ་ད་གང་བྱས་བོད་དེ་ཨེ་ནི་ཞི་བའི་སྟེང་ནས་དམངས་གཙོའི་རྒྱལ་ཁབ་དམངས་གཙོའི་གི་ལྟ་བ་ཞི་འཇམ་ཡོད་པའི་ཨེ་ནི་ས་ཆ་ཞིག་ལ་ཕར་བསྒྱུར་གི་ཡིན་ཟེར་གི།

རྒྱ་ནག་གཞུང་ལ་གླེང་སློང་གནང་དགོས་པའི་འབོད་སྐུལ་འཕྲིན་ཡིག་ཅིག་འབུལ་གནང་རྩིས་ཡོད་ལུགས་ངོ་སྤྲོད་གནང་བྱུང། ལགས་ཡོད་ལྟ་ན་ང་ཚོ་ཆེས་གྲ་སྒྲིག་བྱས་དང་བྱེད་བཞིན་པ་ཡིན། ཚེས་པ་དྲུག་ལ་ང་ཚོ་གསལ་བསྒྲགས་བྱས་ཡིན། རྩ་བའི་ད་བོད་ཀྱི་ང་ཚོ་གོ་སྐབས་བྱུས་བར་བོད་ནང་ལ་བོད་མི་ཚོ་སྡུག་སྦྱོང་ཞིག་ཧ་ལས་པ་ད་གང་བྱས་སྡུག་མྱངས་བསྡད་ཡོད་རེད་དཀའ་ངལ་ཞིག་འཕྲད་ཀྱི་ཡོད་རེད་སྐད་དང་རིག་གཞུང་ཁོག་ཐོག་ལ་ཡིན་པ་ཡིན་ནས་ད་རྒྱ་མིས་བོད་ཀྱི་བཙན་དབང་རེ་བྱེད་དགོས་བ་དེ་རིང་ཁ་སང་བོད་ཀྱི་གཏན་འཇགས་སློབ་གྲྭའི་སྐད་ཆ་འདི་ཆ་ཚང་བརྗོད་ཡོད་རེད། ཨེ་འདི་ནི་བཙོན་ཁང་ནང་དུ་ནུབ་མི་མང་པོ་ལྷག་བསྡད་ཡོད་རེད་འདི་ཚོ་ཚང་མའི་སྒང་ལ་ད་ཆབ་སྲིད་ད་གའི་བཤད་ས་མ་རག་པའི་ནས་ད་ཡུ་རོབ་ཡན་གྱི་འགན་འཛིན་འདི་ཚོའི་བྱས་ནས་འདི་འདྲའི་ཉུང་བསྡད་ལ་ད་དེའི་གནས་ཚུལ་དེ་ལག་པ་མ་འཆང་པའི་འགྲིག་མི་འདུག་ཟེར་ཏན་ཏན་ཡི་གེ་གཅིག་ང་ཚོས་གཏོང་ཡག་བསམ་གྱི་ཡོད། ཡང་ཁོང་གིས།
ཡིད་ཆེས་དེ་ཆུང་ཆུང་ཡོད་དྲང་པོ་ཞུས་ན། གལ་སྲིད་ད་འདི་བོ་དེ་ཡི་གེ་འདི་འདྲ་མང་པོ་བཏང་པ་རེད་ཟེར་ང་ཚོས་ཡི་གེ་བཏང་ནས་བི་ཡུ་རོབ་ཀྱི་དཔོན་པོ་འདི་ཚོ་ཨོ་ལགས་སོ་ད་ཁྱེད་ཚོས་གསུངས་ཙང་ང་ཚོས་འདི་ལམ་སེང་དེ་བི་ཀྱི་ལག་ལེན་བཏང་གི་ཟེར་དེ་འདྲའི་གི་གནས་སྟངས་དེ་ཡོག་མ་རེད་ཕྱི་ལོ་མུ་མཐུད་ནས་བཏང་ཡག་དེ་གནད་འགག་ཡིན་པ་དེ་ང་ཚོས་ཧ་གོ་དགོས་རེད་ང་ཚོས་ཁོ་རང་ཚོའི་ཁེ་ཕན་དེ་ག་རེ་ཡིན་པ་ང་ཚོས་ངོ་སྤྲོད་ཡག་པོ་བྱེད་ཐུབ་ཡོད་ན་ཡིན་དེ་ཡིན་བོད་པའི་སྒང་བསམ་བློ་བཏང་ཡག་ཅིག་འགོ་བཙུགས་གི་རེད་གསུངས་འདུག་དེ་འཇིག་ཁན་སུ་ཡང་དེ་གནད་འགག་རེད་ཡུ་རོབ་ནང་ལོགས་ལ་བསམ་བློ་འགྱུར་བ་ཕྱིན་ཡོག་རེད། Pandemic དུས་ཚོད་ནས་ད་ཏོག་དབྱིབས་ནད་ཡམས་དེ་འདི་སླེབས་པ་ནས་བཟུང་མིའི་གི་བསམ་བློ་སྤྱི་ཚོགས་ཁོ་རའི་ནང་གི་མི་དཀར་ཕོག་པ་ཞུ་བཞི་ལས་མི་དཀྱུས་མའི་ནང་སླེབས་ཡོད་པར་བསམ་བློ་དེ་མི་དཀྱུས་མའི་ནང་སླེབས་ཡོང་དུས་དེ་དཔོན་པོའི་ནང་ལོགས་ལའང་ཏན་ཏན་སེ་བ་ཞིག་སླེབས་ཡོད་དེང་སང་ཡིན་པ་ཡིན་ན་སྔོན་མ་དང་མི་འདྲ་བ་རྒྱ་མི་འདི་ཉེན་ཁ་ཅིག་ཡིན་པ་འདི་ང་ཚོས་འགྲེལ་བཤད་རྒྱག་ཡག་དེ་ལས་སླ་བོ་ཆགས་བསྡད་ཡོད་རེད་ཨེ་འདི་ནས་བསམ་བློ་གཉིས་པོ་དེ་ག་རེ་ཞུས་པ་ན་བོད་པ་ཚོས་ཨེ་འདི་གང་ག་རེ་བྱ་ཡོད་ཚོད་དུ་ཨེ་ང་ཚོའི་གི་ཨེ་ག་ན་དེ་ཞི་འཇམ་པོ་ཅིག་དང་ཨེ་མ་གཞི་ནས་རྒྱ་ནག་གཅིག་པོ་མ་རེད་བོད་ཀྱི་བོད་ཀྱི་ས་ཁུལ་འདི་མཐའ་སྐོར་དེ་ང་ཚོ་ཞི་འཇམ་པོ་ཅིག་བཟོ་དགོས་ཡོད་ན་བོད་པ་ཚོ་ལ་གནད་འགག་ཆགས་བསྡད་ཡོད། བོད་པ་ཚོའི་ཞི་བའི་ཐོག་ནས་ཆབ་སྲིད་འགྱུར་བ་ཞིག་གཏང་ཡག་གི་བསམ་བློ་དེ་ཡོད། དེ་ང་རང་ཚོའི་དྲག་ཐབས་འདྲ་གི་མ་རེད། ང་རང་ཚོའི་དབུ་ཁྲིད་འདི་འདྲ་སྤུས་དག་པོ་ཅིག་གི་དགོངས་འཆར་དང་ཨེ་ནས་མུ་མཐུད་ནས་ད་གང་ཅིག་ལོ་མང་པོ་ཅིག་སྐུ་ལས་བསྐྱོན་པའི་གི་ང་ཚོའི་དེ་དཔང་རྟགས་དེ་ཡོད། འདི་ཤ་ཁ་འབྲུ་དོག་པ་ལ་མི་ཚུ་ཏེས་ཀེ་ཤི་ངན་ངན་ཞིག་བོར་དེ་འདྲའི་འདུག་བ་ད་ཉན་ཡོང་བ་ཆགས་ལ་བྱས་ནས་བོད་པའི་གནས་ཚུལ་དེ་བསམ་བློ་བཏང་ཡག་གི་དྲི་དྲིར་དེ་མང་དུ་ཕྱིན་མེད་འགྲོ་དེ་འདྲའི་འདུག་བ་དེ་རིང་ཁ་སང་ང་ཚོ་བོད་པའི་རིན་ཐང་དེ་འཕར་ཡོད་རེད་ཞུ་ཡ་ཡིན། འོག་ལ་ཡུ་རོབ་མཐུན་ཚོགས་དང་ཚོགས་མི་རྒྱལ་ཁབ་ཁག་གིས་རྒྱ་ནག་དང་མཉམ། ད་བར་འགྲོ་བ་མིའི་ཐོབ་ཐང་གི་གནད་དོན་ཐད་གྲོས་མོལ་གནང་བ་དེ་ཚོས་དོན་ཕན་ལྡན་པའི་གྲུབ་འབྲས་ཤིག་ཐོན་མེད་པ་ཡིན་ན་ཡང་དེའི་ཚབ་ཏུ་དོན་དམ་གྱི་ནུས་པ་བཏོན་གནང་རྒྱུའི་ཐབས་ཤེས་སུ་བོད་དང་ཤར་ཏུར་ཀི་སི་ཐན་ཧོང་ཀོང་གི་གནད་དོན་བཅས་ནས་དམིགས་བསལ་བོད་ཀྱི་གནད་དོན་ལ་མཚོན་ན་ད་ལྟ་རྒྱ་ནག་གཞུང་གིས་གདུག་རྩུབ་ཆེ་བའི་སྲིད་བྱུས་ལག་བསྟར་གྱི་ཁྲོད་དུ་བོད་མི་རིགས་མཉམ་བསྲེས་བྱེད་བཞིན་ཡོད་པ་རེད་ཅེས།

སྨན་དེ་འདྲ་ཟ་གི་ཡོད་ན་འདི་ཚོ་ཕར་རྩད་གཅོད་བྱས་བྱས་ཨ་ནི་བཀག་ཡག་འདི་ཚོ་གལ་ཆེན་པོ་ཆགས་ཀྱི་འདུག་ཨ་གལ་སྲིད་ནད་པ་གཅིག་ད་རིང་ད་འདུག་སྨན་ཁང་སླེབས་པ་དང་ཁོ་རང་གིས་ད་ཟ་ཁུ་གཅིན་སྙི་ནད་གཞི་འདི་འདུག་ལབ་པ་ཙམ་གྱིས་ང་ཚོ་ལམ་སང་ད་སྨན་བཏང་གི་མ་རེད་ཚང་མ་ལ་ཁ་ཤས་ད་རྗེས་ལུས་ཐེབས་བྱས་ད་དེ་ཕྱི་དྲགས་དེ་འདྲས་སླེབས་དུས་ཙམ་ད་ང་ཚོ་སྨན་ཡིན་གཅིག་མིན་གཅིག་བཏང་དགོས་བྱེད་ཀྱི་རེད། ད་ཁ་ཤས་ཡང་སོ་སོ Screening སྐབས་སུ་ཅིག Accidental Finding རེད་བ་དེ་ཧ་གོ་མཁན་ཡོད་རེད་ཁ་ཤས་ཡང་ནད་རྟགས་སྔ་ས་ནས་སྟོན་བྱས་ནས་དངོས་གནས་ཧ་གོ་མཁན་དེ་འདྲས་རེད་རེད་བ་ཨ་ནི་ཁོ་རང་ཚོའི་ཁྲག་བརྟག་དཔྱད་བྱས་བྱས་ཚད་གཞི་དེ་གའི་ཞེ་པོ་མཐོ་པོ་མེད་པ་ཡིན་ན་ཨ་ང་ཚོའི་སྨན་དང་དེ་འདྲའི་ལམ་སང་མ་སྤྲད་པ་བྱས་ཨ་ནི་ཁོ་རང་གི་སློབ་སྦྱོང་སྤྲད་བྱས་ཟས་དང་སྤྱོད་ལམ་ལ་ཤུགས་རྐྱེན་གྱིས་ད་ང་ཚོའི་གི་དམིགས་ཡུལ་ཟིན་བྱས་དེ་འདྲས་བྱེད་དུས་ཙམ་ལ་ཨ་ནི་ཟླ་བ་གསུམ་ཡིན་ནས་རེད་ཟླ་བ་དྲུག་ཡིན་ནས་རེད་ཨ་ང་ཚོའི་དེ་ནང་ལོགས་ལ་ཨ་ནི་ཁྲག་བརྟག་དཔྱད་བྱས་ཨ་ནི་གལ་སྲིད་དེ་རང་གི་ཡག་པོ་བསྡད་ཀྱི་འདུག་ན་ཨ་ནི་ད་ག་རང་མུ་མཐུད་བྱས་ཨ་ནི་ཟས་དང་སྤྱོད་ལམ་འདི་ག་ལ་བརྟེན་ཨ་ནི་མཉམ་པོ་ཡང་ཁྲག་བརྟག་དཔྱད་བྱས་འདི་ང་ཚོ་ཨིན་སྐད་དུ་བྱས་ན Monitoring ལབ་ཡོད་པ But ཁོ་རང་ད་ཁྱེད་རང་ནད་གཞི་ལྗིད་པོ་མི་འདུག་ལབ་ནས But སྣང་མེད་བྱས་མིན་པ་བྱས Monitor བྱས་བྱས་ཡོད་རེད་བ་དུས་ཚོད་དུས་ཚོད་ལ་ཟླ་བ་གསུམ་གསུམ་ཡིན་ན་རེད་རེད་བ་ཟླ་བ་དྲུག་དྲུག་ཡིན་ན་རེད་བརྟག་དཔྱད་བྱས་འདི་དཔེ་གལ་ཆེན་པོ་ཆགས་ཀྱི་འདུག། དེར་བརྟེན་གཅིན་སྙི་ཟ་ཁུའི་ནད་དེར་ཟས་སྤྱོད་གཉིས་བསྟེན་ཚུལ་ལ་རག་ལུས་པ་བཞིན། ཞིབ་འཇུག་པ་ཚོས་ཀྱང་གཅིན་སྙི་ཟ་ཁུའི་ནད་དེ་ནི་དམིགས་བསལ་ཨེ་ཤེ་ཡ་ནང་ལ་མང་བ་ཡོད་པ་ཤེས་རྟོགས་བྱུང་བ་དེའི་རྒྱུ་རྐྱེན་གཙོ་བོ་ནི་ཤ་དང་མར་ཞག་རྩི་དང་འབྲས་དཀར་པོ་དང་གྲོ་ཞིབ་དཀར་པོ་ཞོག་ཁོག་སོགས་མངར་ཆ་ལྡན་པའི་ཟས་རིགས་དེ་དག་ཟ་བའི་གོམས་གཤིས་ཡོད་མཁན་ནང་ན་མཁན་མང་བ་ཡོད་པ་ཤེས་རྟོགས་ཐུབ་ཡོད་པ་རེད་འདུག། ད་གལ་སྲིད་ནད་གཞི་ཡོད་པ་བྱས་གཟུགས་པོ་ལ་གནོད་སྐྱེལ་ཡོད་པ་བྱས་རེད་བ་གལ་སྲིད་ད་སྨན་ཟ་ཡག་གི་དུས་ཚོད་ཅིག་ལ་ཨ་ནི་སྨན་མ་ཟ་བ་དང་སྣང་མེད་དེ་འདྲ་ཤོར་བ་ཡིན་ན་ཨ་ནི Complications ཡོད་རེད་བ་འདི་གའི་རྩད་གཅོད་བྱས་ནས་རེད་བ་ཨ་ནི་ཡང་འདི་ཡི་རྐྱེན་གྱིས་ཨ་ནི་ད་གཟུགས་པོའི་ནང་ལོགས་ད་ང་ཚོ Macro Vascular ལབ་ན་གཙོ་བོ་དེ་ད་ང་ཚོའི་སྙིང་འདི་གལ་ཆེན་པོ་གཅིག་ཆགས་ཀྱི་རེད་རེད་བ་སྙིང་དང་འབྲེལ་བའི་དཀའ་ངལ་བྱས་ཨ་ནི་དེ་ནང་བཞིན་གྱི་ཀླད་པའི་ཁྲག་རྩ་ཡོད་རེད་བ Stroke དེ་འདྲའི་བྱེད་ཡག་གི་ཉེན་ཁ་ཆགས་ཀྱི་འདུག་དེ་ནང་བཞིན་ང Peripheral Vascular Disease ལབ་ཀྱི་རེད་ད་ད་རྐང་པ་དང་ལག་པ་དེ་པར་དམིགས་བསལ་གྱི་ད་རྐང་པ་དེ་པར་ཤུགས་ཆེ་ཆགས་ཀྱི་འདུག་རེད་བ་ཁོང་ཚོའི་གྱི་ཁྲག་རྩ་དེ་ད་དཀའ་ངལ་དེ་འདྲའི་འཕྲད་བྱས་ཨ་ནི་རྨ་ཆགས་ཡག་འགྲོ་བོ་དང་རེད་བ་རྨ་དྲག་ཡག་མེད་བོ་དང།

གཅིན་སྙི་ཟ་ཁུའི་ནད་རིགས་གཉིས་པ་ལྟ་བུ་མཚོན་ན་ཟས་སྤྱོད་བསྟེན་ཚུལ་ཐོག་ནས་སྔོན་འགོག་ཐུབ་པ་ཞིག་ཀྱང་ཡིན་ཞིང་དེར་བརྟེན་དཔེར་ན་མངར་ཟས་རིགས་ཉུང་དུ་བསྟེན་པ་དང་སྤྱོད་ལམ་ཡང་ལུས་དལ་པོ་མི་སྡོད་པ། ཉིན་རེའི་དུས་གསུམ་གྱི་ཟས་ཟ་བའི་སྐབས་ཤིང་ཏོག་དང་ཚལ་འབྲུ་རིགས་སོགས་ཀྱི་བཅུད་དང་ནུས་པ་འཛོམས་ལ་མང་མི་དྲགས་པ། བཟའ་སྣུམ་སྤུས་ལེགས་རིགས་བསྟེན་ཐུབ་པ་ཡིན་ཚེ་གཅིན་སྙི་ཟ་ཁུའི་ནད་དེ་སྔོན་འགོག་ཐུབ་སྟེ་བདེ་ཐང་དུ་གནས་ཐུབ་པ་དང་གལ་ཏེ་ན་བ་ཡིན་ཡང་སྨན་བཅོས་ཕྱིས་མ་དྲགས་པ་སོགས་དགེ་མཚན་ཡོད་པར་ངོས་འཛིན་གནང་གི་འདུག། Life Style ལབ་དུས་ཙམ་ལ་སོ་སོའི་གི་མི་ཚེའི་འགྲོ་སྟངས་ཞིག་ཡོད་རེད་པ། ཟས་ཐོག་ནས་ཡིན་ནའི་རེད། སྤྱོད་པ་ལབ་དུས་ད་གཟུགས་པོའི་ལུས་སྦྱོང་གཟུགས་པོ་འགུལ་སྐྱོད་བཏང་གི་ཡོད་མེད་རེད་པ། དེ་འདྲས་ལ་འཐུས་ཤོར་འགྲོ་རྗེས་ན་ཚ་ཆ་དེ་གྱོད་ཆགས་ཀྱི་ཡོད་རེད། དེ་ནང་བཞིན་ན་ཚ་གཞན་པ་དང་ཁྲག་ཤེད་ལ་སོགས་པ་དེ་ཚོ་ཡང་ད་ག་རང་ཆགས་ཀྱི་ཡོད་རེད་པ་ད་རྐྱེན་གཅིག་གཙོ་བོ་གཅིག་དེ་རེད་པ། བྱས་ཙང་ད་ང་ཚོ་གི་ད་ལྟ་ཉམས་ཞིབ་མང་པོ་ཅིག་ལ་ཏོག་ཙ་ལྟ་དུས་ཙམ་ལ་ཟ་ཁུ་གཅིན་སྙི་ན་མཁན་ཤུགས་ཆེ་ཅིག་ཡོད་རེད་པ། རྒྱ་ནག་བྱས་རྒྱ་གར་ཨ་ནི་ཨ་རི་དམིགས་བསལ་གྱི་ད་ལྟ་ང་ཚོ་ཨེ་ཤེ་ཡ་གི་འདི་ནང་ལོ་ཤུགས་ཆེན་པོ་འདུག་བ། ད་འདི་གཙོ་བོ་དེ་ཁོང་ཚོ་ཉམས་ཞིབ་པ་ཚོས་ཀྱི་ལྟ་དུས་ཙམ་ན་གཙོ་བོ་དེ་ད་ཤ་དམར་ལ་དགའ་བོ་ཤུགས་ཆེན་པོ་བྱེད་མཁན་གཅིག་བྱས་དེ་ནང་བཞིན་ཨ་ནི་ཞག་རྩི་རིགས་ལ་དགའ་བོ་བྱེད་མཁན་གཉིས་བྱས་རེད་བ། དེ་ནང་བཞིན་ད་ལྟ་ད་ཨིན་སྐད་ཐོག་བྱས་ན་ང་ཚོ Carbohydrate ཁ་ལག་ནང་ལོ་ལ་ཤུགས་ཆེན་པོ་ཡོད་མཁན་དཔེ་ཆ་བྱས་ན་ང་ཚོའི་འབྲས་དང་ད་ཞོག་ཁོག་རིགས་དང་དེ་གས་ཡོད་རེད་བ་འདི་ཚོ་ཤུགས་ཆེན་པོ་དགའ་མོས་བྱེད་མཁན་ཡོད་རེད་བ། དེ་གས་ནང་ལོ་ཏོག་ཙི་ཞིག་ཤུགས་ཆེ་ཡོད་ཀྱོག་ཅིག་སྟོན་གྱི་འདུག།
གཅིན་སྙི་ཟ་ཁུའི་ནད་དེ་ནི་ཁྱིམ་ཚང་དང་ནང་མིའི་ནང་ན་མཁན་ཡོད་པའི་ཁྱིམ་རྒྱུད་གཅིག་པོ་ཚོར་ན་བའི་ཉེན་ཁ་ཆེ་བ་ཡོད་པ་ངོས་འཛིན་གནང་གི་ཡོད་པ་དང་དམིགས་བསལ་གྱིས་ནང་མི་ཚོས་དོ་སྣང་བྱས་ཏེ་སྨན་ཁང་དུ་དུས་དུས་སུ་བརྟག་དཔྱད་བྱ་རྒྱུ་གལ་ཆེ་ཡིན་པའི་ལམ་སྟོན་གནང་གི་ཡོད་པ་རེད་འདུག། ད་དེ་ཚོ་ལབ་དུས་ཙམ་ལ་ད་ཉམས་ཞིབ་པ་ཚོས་དེ་ཚོ་ལྟ་དུས་ཙམ་ལ་ད་ན་ཚ་དེ་ཚོ་ལ་སྔོན་འགོག་བྱེད་ཡ་གི་ཐབས་ཤེས་ན་ཚ་ཁ་ཤས་ཡིན་ན་སྔོན་འགོག་ཡོད་མ་རེད་ད་ཁོ་རང་ལ་ཅིག་ཕ་རྒྱུད་མ་རྒྱུད་ཐོག་ནས་ན་ཡ་ཡིན་ན་ན་ཡ་ཡིན་པ་ད་ཐག་བཅད་ཚར་རེད་ཡིན་ནའི་ལས་ཟ་ཁུ་གཅིན་སྙི་ན་ཚ་འདི་ད་ཁོ་ལ་ད་དབྱེ་བ་ལོགས་ལོགས་ཡོད་རེད་བ་དབྱེ་བ་ཁ་ཤས་ཡང་སྔོན་འགོག་བྱེད་ཡ་ཡོད་ཀྱོག་ཅིག་རེད་བྱས་ཙང་དཔེ་ཆ་བྱས་ན Type Two Diabetes འདྲ་པོ་ཅིག་ཡིན་པ་ཡིན་ན་གཙོ་བོ་འདི་ད Genetically ཡིན་པ་བྱས་ཕྱོགས་གཅིག་འདི་ཡང་ང་ཚོ་ཁོར་ཡུག་དང་འབྲེལ་བའི། བྱས་ཙང་ཨ་ནི་ད Genetically དེ་ང་ཚོས་ག་གའི་བྱེད་ཐུབ་ཡ་ཡོད་མ་རེད་བྱས་ཙང་ང་ཚོ་ཁོར་ཡུག་ལབ་དུས་ཙམ་པ་ལ་ནི་ཟས་ཟ་སྟངས་གཟུགས་པོ་སྤྱོད་ལམ་བསྟེན་སྟངས་ཞིག་རེད་པ་འདི་ཚོ་ལ་ང་ཚོས་ཀྱི་ཤུགས་རྒྱག་ཐུབ་པ་ཡིན་ན་ཏན་ཏན་གྱི་ནི་ན་ཚ་དེ་གའི་ད་མ་ན་ཡ་གྱི་ད་དུས་ཚོད་རིང་པོ་དེ་གཟུགས་པོ་ཐང་པོ་ཡག་པོ་བསྡད་ཐུབ་ཡ་ད་ན་བ་ཡིན་ནའི་སྔ་སེ་སེ་ནས་ཧ་གོ་ཡ་ནི་དེ་ནང་བཞིན་གྱི་ནི་སྨན་བཏང་དུས་ཙམ་ལ་སྨན་མཉམ་པོ་ལ་ནི་ཟས་སྤྱོད་དེ་གའི་བསྟེན་པ་ཡིན་ན་ཁོ་ནུས་པ་ཤུགས་ཆེ་ཐོན་གི་འདུག་བ་འདི་གཙོ་བོ་རེད་ཤག་ནི་ད་གཙོ་བོ་གྱི་ང་ཚོ་ད་སྔོན་འགོག་ང་ཚོའི་ཁ་ལག་ཟ་སྟངས། ཁ་ལག་ད་ལྟ་སྡེར་མ་གཅིག་ནང་ཡིན་ན་ཁོ་རང་ཆ་ཤས་ཆ་ཤས་འདུག་ག་ཁོ Carbohydrate ག་ཚོད་དགོས་རེད་ཆ་ཤས་རེད་པ Protein ག་ཚོད་དགོས་རེད་ཨ་ཤིང་ཏོག་རིགས་ཨ་ནི་ཡང་སྤྱིར་བཏང་ནས་ང་ཚོ་ཉམས་ཞིབ་པ་ཚོས་གཟིགས་དུས་ཙམ་ལ། ཤིང་ཏོག་ཡག་པོ་ཟ་མཁན་དེ་ནང་བཞིན་གྱི་ཨ་ནི་སྣུམ་ཡག་པོ་ད་ལྟ་ང་ཚོ་ཨིན་སྐད་ཐོག་བྱས་ན Olive Oil ལབ་ཀྱི་འདུག་ག་དེ་ཚོའི་རིགས་བྱས་ཨ་ནི་ཚོད་མ་ཡག་པོ་ཟ་མཁན་ཨ་ནི Whole Grain ལབ་ཀྱི་རེད་པ། Whole Grain ལབ་དུས་ཙམ་ལ་གཅིག་གི་བཟོ་གྲྭ་དང་དེ་འདྲ་ནས་བཙགས་བཞག་རྒྱུ་མེད་པ་བྱས། ཁོ་རང་ཞིང་ཁ་ནས་ཁ་ཐུག་ང་ཚོས་ཀྱི་ནི་ནང་ལ་སོ་སོའི་ཞིབ་ཞིབ་བཟོས་བྱས་ད་གྲོ་ཞིབ་རིགས་ཡིན་ནའི་རེད་མ་ཀེ་རིགས་ཡིན་ནའི་རེད་གྲོ་ཞིབ་རིགས་རྩམ་པ་རིགས་དེ་གའི་རེད་པ Whole Grain མཆོད་མཁན་དེ་འདྲས་ཡིན་ན་ཁོ་འདི་ཚོའི་ནང་ལོགས་ལ་ཟ་ཁུ་གཅིན་སྙི་ན་ཚ་ན་མཁན་དཔེ་ཤུགས་ཆུང་ཆུང་ཞིག་ཡོད་པ་བསྟན་གྱི་འདུག་བྱས་ཙང་འདི་ཚོ་དེ་ཡང་གལ་ཆེན་པོ་གཅིག་ཆགས་ཀྱི་རེད། དེང་སྐབས་བོད་པའི་སྤྱི་ཚོགས་ནང་འཚོ་བའི་གནས་སྟངས་ཡར་རྒྱས་ཕྱིན་པ་དང་ཆབས་ཅིག་ཕྲུ་གུའི་ནང་ཤ་རྒྱགས་པ་མང་དུ་འགྲོ་བར་བརྟེན་ནས་ཕྲུ་གུའི་ལུས་ཀྱི་བདེ་ཐང་ལ་ཕ་མ་ཚོས་ཐུགས་ཁུར་གནང་དགོས་པའི་ལམ་སྟོན་གནང་གི་ཡོད་པ་རེད། དེ་ནང་བཞིན་ང་ཚོ་ནད་པ་ཞིག་སླེབས་དུས་ཙམ་ལ་ཁྱེད་རང་ཚོ་ནང་མི་ནང་ལོགས་ལ་ན་ཚ་ན་མཁན་ཡོད་རེད་པས། གལ་སྲིད་ཁྱེད་རང་ལ་ན་གི་ཡོད་ན་ཁྱེད་རང་གི་ཕྲུ་གུ་ཚོ་ལ་ནི་རྗེས་མ་དེ་འདྲའི་བརྟག་དཔྱད་བྱེད་དགོས་རེད་ད། དེ་ཚོ་ཚང་མ་སྔོན་འགོག་བྱ་དགོས་ཀྱི་རེད་བ། ཨང་ཁྱེད་རང་ཁོ་རང་ལ Vaccine དེ་འདྲ་ཁྱེར་ཡོད་མ་རེད་ན་ཚ་མང་པོ་ཞིག་ལ་ཡང Vaccine ཡོད་རེད་བ། ད་འདི་ཚོ་ཡིན་ན་ཟས་སྤྱོད་ཐོག་ནས་རང་དོ་སྣང་བྱས་དང་ནམ་རྒྱུན་སོ་སོའི་ལས་ཀ་དང་འབྲེལ་བའི་སློབ་སྦྱོང་འདི་ག་ད་ཡོད་རེད་དེ་ལས་ཨང་འཕྲོད་བསྟེན་དེ་གལ་ཆེན་པོ་ཞིག་ར་ཆགས་ཡོད་རེད་བྱས་ཙང་ཨང་འདི་ཚོ་ལ་ཡང་ཏོག་ཙམ་ཞིག་དོ་སྣང་བྱས་ནས་ང་ཚོས་ད་ཐེངས་ཀྱི་ང་ཚོའི་གི་བཅོས་ཐབས་ཐོག་ནས་གལ་ཆེ་ཤོས་གཅིག་འདི་ནད་པ་ལ་སློབ་སྦྱོང་སྤྲད་དེ་རེད་བ། ད་ལྟ་ང་ཚོ་ལས་གཞི་འདི་གའི་གི་དམིགས་ཡུལ་གཙོ་བོ་དེ་ད་མི་ལ་སློབ་སྦྱོང་སྤྲད་དཔེ་གལ་ཆེན་པོ་མཐོང་གི་འདུག་ཨ་ནི་གཙོ་བོ་དེ་ང་ཚོ་ད་ད་ལྟ། ང་ཚོའི་བོད་པའི་སྤྱི་ཚོགས་ནང་ལོ་ད་ཐོན་སྐྱེད་ཡར་རྒྱས་ཞེ་དྲག་འགྲོ་གི་ཡོད་རེད་མི་ཚང་མ་ལོ་རེད་ནི་ཕྲུ་གུ་མང་པོ་ཅིག་ད Weight Overweight དེ་འདྲ་ཤུགས་ཆེན་པོ་འདུག་ཨ་ནི་ང་རང་ག་དུས་ཡིན་ན་ད་ང་རང་གི་ངོས་ནས་ད་སོ་སོ་ཐུག་པ་ཡིན་ན་ཕྲུ་གུ་ཆུང་ཆུང་ཡིན་ནའི་རེད་ཕ་མ་མཉམ་དུ་ཡོད་མཁན་ཡིན་ནའི་རེད་ཡིན་གཅིག་མིན་གཅིག་ཁོ་རང་ཚོ་ལ་རྩེད་མོ་རྩེད་བཅུག་དགོས་རེད་ཟེར་བ་གང་ཡིན་ཟེར་ན་དེང་སང་ད Computer དང་ཁ་པར་དེ་གའི་ཤུགས་ཆེན་པོ་ཡོད་དུས་ནང་ལ་འཛུལ་བསྡད་མཁན་མང་པོ་ཨ་ནི་འོ་དེ་གས་ཅིག་རེད་ཤར་བ་དོ་སྣང་བྱེད་དགོས་ཨ་ནི་གཉིས་ནས་ང་ཚོའི་གི་ད Sedentary lifestyle། གཟུགས་པོ་འགུལ་སྐྱོད་ཞེ་དྲག་མེད་མཁན་རེད་བ། ཡིག་ཚང་ནང་ཆུ་ཚོད་དགུ་པ་ནས་ལྔ་པ་བར་དུ་བསྡད། ནང་ལ་ཁ་ཐུག་ལོག་ནང་ལ་ཁ་ལག་ཟ་ཨ་ནི་ཡང་ཉལ་བསྡད་ཅིག་གཟུགས་པོ་ལ་གཅིག་གིས་ག་རེ་ལབ་དགོས་རེད་ལུས་སྦྱོང་བྱས་མེད་མཁན། དེ་འདྲ་ཡིན་པ་ཡིན་ན་འདི་ཁོ་ཉེན་ཁ་གཅིག་ཆགས་འདུག་འདུག་བྱས་ཙང་འོ་འདི་ལྟར་ང་ཚོས་ངོ་འདི་ལྟར་གཙོ་བོ་འདི་ད་སློབ་སྦྱོང་ཅིག་ཡག་པོ་ཞིག་ང་ཚོས་ཡ་ད་ཁྱབ་ག་ཚོད་ཆེན་པོ་ཞིག་སྤྲད་ཐུབ་པ་ཡིན་ན་ཁོ་རང་ཚོས་དོ་སྣང་ཡོང་ཡག་ཞིག་རེད་བ། ང་ཚོ་འདི་འདི་བྱས་ན་ནི་ན་ཚ་འདི་ད་སླེབས་ཐུབ་ས་མ་རེད། འདི་གི་ཐོག་ནས་ནི་གལ་ཆེན་པོ་མཐོང་སོང་སློབ་སྦྱོང་སྤྲད་དེ།

རྒྱ་གར་མི་མང་ཁྲོད་བོད་དོན་གོ་རྟོགས་ཀྱི་ལས་འགུལ་ཐེངས་ལྔ་པ་འདི་སྤེལ་བཞིན་འདུག། ཁོང་གིས་བོད་དོན་ཆེད་རྐང་འཁོར་སྐོར་སྐྱོད་ཀྱི་ལས་འགུལ་ཐེངས་ལྔ་པ་དེ་སྤེལ་ནས་ཟླ་བ་གཅིག་ཙམ་འགྲོ་གི་ཡོད་སྟབས་འདས་མ་ཐག་པའི་རེས་གཟའ་ཉི་མ་སྟེ་སྤྱི་ཟླ་བཅུ་གཉིས་པའི་ཚེས་བཞི་ཉིན་ཁོང་ས་གནས་གང་དུ་ཕེབས་འབྱོར་བྱུང་ཡོད་སྐོར་གནས་འདྲི་ཞུས་པས་ཁོང Uttar Pradesh མངའ་སྡེའི་གྲོང་ཁྱེར་ཆེན་པོ Jhansi ནང་ཕེབས་ཡོད་སྐོར་ཞལ་པར་བརྒྱུད་ཡིག་ཐོག་བརྡ་ལན་གནང་བྱུང། ཡང་འདིའི་ཉིན་ཤས་སྔོན་ལ། Sandesh Meshram ལགས་ལ

གློད་བཀྲོལ་ཡོང་ཐབས་དང་བོད་ནང་གི་གནས་སྟངས་སྐོར་རྒྱ་གར་ཡུལ་མི་རྣམས་ལ་གོ་རྟོགས་ཀྱི་ལས་འགུལ་སྤེལ་ཆེད་ཡིན་སྐོར་གསུངས་ཀྱི་འདུག། ཡང་དེ་དུས་ཁོང་ས་གནས་གང་དུ་ཕེབས་འབྱོར་བྱུང་ཡོད་སྐོར་གནས་འདྲི་ཞུས་པས་ཁོང་གིས་གསུངས་དོན། Abhi main Lucknow mein pahuncha hoon།
ཁོང་རྒྱ་གར་གྱི་མངའ་སྡེ་ཆེ་ཤོས Uttar Pradesh གྱི་རྒྱལ་ས Lucknow ནང་ཕེབས་འབྱོར་བྱུང་ཡོད་པ་དང། Yeh yatra maine།

ཊ་ཊ་ན་གར་རན་ཅི་དང་ཧ་ཛ་རི་བྷག་གནས་མཆོག་རྡོ་རྗེ་གདན་དང་དེའི་རྗེས་སུ་བ་ར་ན་སི་དང་ཀུ་ཤི་ན་གར་གོ་རག་པུར་ཨ་ཡོ་དྷི་ཡ་ད་ཆ་ལག་ནའུ་ལ་ཡོད་ཅེས་གསུངས་བྱུང་ལ། ཡང་སན་དེས་མེ་ཤི་རམ་ལགས་བོད་དོན་ཆེད་རྐང་འཁོར་བསྐོར་བསྐྱོད་གནང་སྟེ་རྒྱ་གར་གྱི་ཨུ་ཏར་པར་དེ་ཤི་མངའ་སྡེའི་རྒྱལ་ས Lucknow ལ་ཕེབས་འབྱོར་བྱུང་བ་དང་བོད་མི་མང་གི་སྤྱི་འཐུས་སློབ་དཔོན་ཐུབ་བསྟན་རྒྱལ་མཚན་ལགས་དང་སྤྱི་འཐུས་དབང་འདུས་རྡོ་རྗེ་ལགས་སྤྱི་འཐུས་པད་མ་མཚོ་ལགས་བཅས་ལས་གྲུབ་པའི་བོད་མི་མང་གི་སྤྱི་འཐུས་ལྷན་ཚོགས་ཀྱི་བོད་དོན་ཞུ་སྐུལ་ཚོགས་ཆུང་ཡང Uttar Pradesh མངའ་སྡེའི་རྒྱལ་ས Lucknow ནང་གི་རྒྱ་གར་གྱི་དཔོན་རིགས་རྣམས་ལ་བོད་དོན་ཞུ་གཏུག་གནང་བར་ཕེབས་པ་དང་དུས་མཉམ་ཁེལ་བར་བརྟེན། རྒྱལ་ས་ལག་ནའུ་ནང་དགུན་ཚོང་བསྐྱོད་མཁན་བོད་མི་རྣམས་ཀྱིས་ཁོང་ལ་སྣེ་ལེན་གཟབ་རྒྱས་ཞུས་འདུག་པས་འདིའི་སྐོར་ལག་ནའུ་ས་གནས་ཀྱི་སུད་ཚོང་སྐྱིད་སྡུག་གི་འཐུས་མི་ཚེ་རིང་དོན་གྲུབ་ལགས་ལ་ཞལ་པར་བརྒྱུད་གནས་འདྲི་ཞུས་པས་ཁོང་གིས་གསུངས་དོན། ཨོ་བསོད་ནམས་ལྷ་མོ་ལགས་བཀྲ་ཤིས་བདེ་ལེགས་ཀྱི་འཚམས་འདྲི་གྲངས་མེད་ཞུ་གི་ཡོད། ལའོ་རེད་ད་ཁ་སང་ང་རང་ཚོས་སྤྱི་ཟླ་བཅུ་གཅིག་གི་ཕྱི་ཚེས་ཉི་ཤུ་རྩ་བདུན་ཨ་དགོང་དག་ཆུ་ཚོད་དྲུག་དང་ཕྱེད་ཀ། དེ་བ་ལ་ཡ་ཁོ་རང་གོ་རག་པུར་ནས་ཚུར་བྱས་བྱས་ཨ་ནེ་ང་ཚོ་ལག་ནོ་ལ་ཡ་འབྱོར་སོང། དེའི་སྔོན་ལ་ཡང་ང་རང་ཚོ་རྒྱ་གར་རྒྱལ་ཡོངས་བཙན་བྱོལ་བོད་མིའི་ཚོང་པ་ཚོགས་པའི་གི་ལས་ཁུངས་ཀྱི་ཐོག་ནས་བཀོད་ཁྱབ་བྱུང་བ་གཞིར་བཟུང་གིས་ཨ་ཁོ་རང་ལ་སྣེ་ལེན་གང་ཟབ་གནང་རོགས་གནང་ཟེར་བཀའ་ཕེབས་ཡོད་རེད་དེ་གཞིར་བཟུང་གིས་ང་ཚོས་ཁོ་རང་ལ་ཡང་སྣེ་ལེན་ཞུས་སྣེ་ལེན་ཞུས་པ་དང་སྦྲགས་བྱས་ཨ་ནེ་ང་ཚོའི་མགྲོན་ཁང་གཅིག་ནང་ལ་ཡང་ད་ལྟ་སྤྱི་འཐུས་རྣམ་པ་གསུམ་བཞུགས་སའི་གི་མགྲོན་ཁང་ནང་ལ་ཡང་ཨ་ནེ་ཁོ་རང་ད་ཉལ་ཁང་ཕྱེ་བྱས། ཨ་དེ་ནས་ཕྱི་ཚེས་ཉི་ཤུ་རྩ་བརྒྱད་ཞོགས་པ་ནས་བྱས་བྱས་ཨ་ནི་སྤྱི་འཐུས་རྣམ་པ་གསུམ་འདུ་བྱེད་ཁ་དེའི་སྔོན་ལ་ཡ་ཕྱི་ཚེས་ཉི་ཤུ་རྩ་བཞི་དགོང་དྲོ་འདུ་བྱེད་མ་གལ་ལག་ནོ་ལ་ཡ་འབྱོར་ཡོད་རེད་ཨ་ནི་ཁོང་རྣམ་ཚོ་འདི་གས་དེ་ད་ལྟ་ལག་ནོ་ལ་ཡོད་པའི་གི་ཨ་ནི་གཞུང་འཛིན་ཚོགས་པ་གཙོས་པའི་གི་ཨ་ནི་ཚོགས་པ་གཞན་དག་གི་གནད་ཡོད་མི་སྣ་དང་མཇལ་འཕྲད་གི་ཨ་ནི་བོད་དོན་ཞུ་གཏུག་གི་ལས་འགུལ་ཆེད་དུ་འདུ་བྱེད་ཕེབས་ཡོད་རེད། དེ་ཡིན་པ་སོང་ཙང་ཨ་ནི་ཕྱི་ཚེས་ཉི་ཤུ་རྩ་བརྒྱད་ཞོགས་པ་ནས་བྱས་བྱས་སྤྱི་འཐུས་རྣམ་པ་གསུམ་ག་བ་ཕེབས་པ་ཡིན་པ་ཡིན་ནའི་དེའི་མཉམ་དུ་མཉམ་དུ་ལ་ཡང་ཁོ་རང་ཁྲིད་ཕེབས་ཡོད་རེད་དེ་གཞིར་བཟུང་གིས་དེའི་སྐབས་ལ་ཡང་ཅིག་ང་རང་ཚོ་མ་གན་ས་གནས་གྲོས་ཚོགས་ཀྱི་ཚོགས་གཙོ་མཇལ་འཕྲད་ཞུས་ཡོད་རེད་ད་ག་ནང་བཞིན་པའི་གི་ང་རང་ཚོ་ད་ལྟ་བདེ་སྲུང་གི་བློན་ཆེན Rajnath Singh གྱི་བུ Neeraj Singh ཟེར་གྱི་ཡོད་རེད་ཁོ་རང་རྩ་བའི་ད་ལྟའི་ཆ་ལ་ཡང། བོད་དོན་རྒྱབ་སྐྱོར་ཚོགས་པའི་གི་གཞོན་སྐྱེས་ཀྱི་ཚོགས་གཙོ་ཅིག་རེད་ཤག Bharat Tibbat Samanvay Sangh ཟེར་དེའི་གི་ཨ་ནི་གཞོན་སྐྱེས་ཀྱི་ཚོགས་གཙོ་རེད་ཤག་ཨང་ཁོ་རང་མཇལ་འཕྲད་ཞུས་པ་རེད་དེ་དང་དེ་འདྲ་བའི་གི་ཨ་ནི་གནད་ཡོད་མི་སྣ་ཁག་ཅིག་མཇལ་འཕྲད་ཞུས་དེ་ནང་བཞིན་བྱས་ནས་ཕྱི་ཚེས་ཉི་ཤུ་རྩ་བརྒྱད་རྩ་དགུ་བྱས་བྱས་ཉི་མ་གཉིས་ཨ་ནི་ཁོ་རང་བཞུགས་བཞུགས་པའི་དགོས་ཞུ་ལ་ཡ་ད་གང་ལྟར་སྤྱི་འཐུས་རྣམ་པ་གསུམ་ག་བ་ཕེབས་པ་ཡིན་པ་ཡིན་ནའི་ཨ་ནི་ཁོ་རང་མཉམ་དུ་ལ་ཡ་ཁྲིད་བྱས་ཨ་ནི། བོད་དོན་དྲིལ་བསྒྲགས་བྱེད་ཡ་རེད་ཁོ་རང་གིས་དྲིལ་བསྒྲགས་བྱེད་ཡ་རེད་དག་ནང་བཞིན་ངའོ་རྗེ་ཁྱང་སྤྱི་འཐུས་རྣམ་པ་གསུམ་གྱི་བོད་དོན་ཞུ་གཏུག་གི་ལས་འགུལ་གི་ཐོག་ལ་ཡ་གནད་ཡོད་མི་སྣ་སུ་མཇལ་འཕྲད་གནང་པ་ཡིན་པ་ཡིན་ནའི་ཨ་ནི་འདི་ཁོ་རང་བཞུགས་པའི་སྒུ་ཤུ་ལ་ཡ་ཨ་ནི་ཆ་ཚང་ཅིག་ཁོ་རང་ལ་ཡ་མཇལ་འཕྲད་ཞུ་ཡ་གི་གོ་སྐབས་ཞིག་བྱུང་པ་རེད་ཞུ་ཡ་ཡིན་ཨོ་དེ་ནས་ཕྱི་ཚེས་སུམ་ཅུ་ཞོགས་པ་ཨ་ནི་ཆུ་ཚོད་དགུ་དང་ཕྱེད་ཀ་ཙམ་དེ་བ་ལ་ཡ་ད་ང་རང་ཚོ་བོད་པའི་ཁྲོམ་ས་ཡོད་པ་སོང་ཙང་ཨ་ནི་ཁྲོམ་ས་ལ་ཡ་ཨ་ཁོ་རང་མ་ཕེབས་གོང་ལ་ཨ་མ་གས་ང་རང་ཚོ་མཆོད་ཁང་ཡོད་རེད་མཆོད་ཁང་ལ་ཡ་ཁོ་རང་ཨ་ནི་མཇལ་དར་བསྒྲོན། དེ་ནང་བཞིན་བཞིན་བྱས་ང་ཚོ་མང་ཚོགས་ཀྱིས་མཇལ་དར་བསྒྲོན། ལྷག་པར་དུ་ཡང་སྤྱི་འཐུས་རྣམ་པ་གསུམ་ཕེབས་ཡོད་པ་སོང་ཙང་སྤྱི་འཐུས་རྣམ་པ་གསུམ་གྱིས་ཕེབས་སྐྱེལ་དང་འབྲེལ་བྱས་ནས་ཁོང་རྣམ་ཚོས་ཀྱི་སྤྱི་འཐུས་ཀྱི་སྐུ་ཚབ་ཀྱི་ཐོག་ནས་རྒྱ་གར་གྱི་ཐོག་ནས་ཡང་བཀའ་སློབ་ཅིག་གནང་བྱས་བྱས་འདུག་སེ་བྱས། ཀན་པུར་ཕེབས་ཡ་རེད་ཤག་ཀན་པུར་གྱི་རྗེས་ལ་ཡང་འཇང་སི་བྱས་འཇང་སི་ནས་གྭ་ལི་ཡར་བྱས། དེ་ནས་མ་གྷལ་མཇུག་ལ་ཡང་མ་གྷལ་དི་ལི་ལ་འབྱོར་ཡས་ཀྱི་ཁོས་ཁོ་རང་གི་ལས་རིམ་འགྲོ་བསྡད་འདུག་ཟེར་ཞེས་ཞུས་པ་ཡིན། ཡང་རྒྱ་གར་གྱིས་ཨུ་ཏུར་པ་རྡེཤ་མངའ་སྡེའི་རྒྱལ་ས་ལག་ནོ་ནང་དགུན་ཚོང་ངམ་སུད་ཚོང་མཁན་གྱི་བོད་མི་རྣམས་ཀྱིས་བོད་དོན་ཆེད་རྒྱ་གར་ནང་རྐང་འཁོར་སྐོར་སྐྱོད་གནང་མཁན་རྒྱ་གར་གྱི་ཡུལ་མི Sandesh Meshram ལགས་ལ་སྣེ་ལེན་གཟབ་རྒྱས་ཞུས་པ་བཞིན།

ལག་ནོ་བར་དུ་རྒྱང་ཐག་ཀི་ལོ་མི་ཀྲར་ཆིག་སྟོང་ལྔ་བརྒྱ་བརྒྱད་ཅུ་གྱ་ལྔ་བར་རྐང་འཁོར་སྐོར་སྐྱོད་ཟིན་པ་དང་རྒྱལ་ས་ལྡི་ལིར་ཕེབས་འབྱོར་སྐབས་ཀི་ལོ་མི་ཀྲར་ཉིས་སྟོང་ལྔ་བརྒྱ་སྐོར་སྐྱོད་གནང་བ་ཆགས་རྒྱུ་ཡིན་སྐོར་གསུངས་བྱུང། ཡང་རྒྱ་གར་བ་བོད་དོན་རྒྱབ་སྐྱོར་གནང་མཁན Sandesh Meshram ལགས་ཀྱིས་གོང་དུ་གསུངས་པ་བཞིན་ཁོང་གིས Jan Jagran Cycle Yatra འམ་མི་མང་ལ་བོད་དོན་གོ་རྟོགས་སྤེལ་རྒྱུའི་ལས་འགུལ་འདི་ནི་སྤྱི་ཟླ་བཅུ་གཅིག་པའི་ཚེས་ལྔ་ཉིན་གྲོང་ཁྱེར Kolkata ནས་དབུ་འཛུགས་ཀྱིས West Bengal། དང Jharkhand། Bihar། དང Uttar Pradesh། Madhya Pradesh། དང Rajasthan། Haryana། དང Delhi བཅས་རྒྱ་གར་གྱི་མངའ་སྡེ་བརྒྱད་ནང་རྐང་འཁོར་སྐོར་སྐྱོད་གནང་བའི་རྗེས་སུ་ཕྱི་ཟླ་བཅུ་གཉིས་པའི་ཚེས་བཅུ་ཉིན་ཏེ། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་ཆེན་མོ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་འཛམ་གླིང་ནང་སྙན་གྲགས་ཆེ་བའི་ནོ་སྦེལ་ཞི་བདེའི་གཟེངས་རྟགས་འབུལ་བཞེས་མཛད་ནས་ལོ་སུམ་ཅུ་སོ་བཞི་འཁོར་བའི་དུས་ཆེན་ཉིན་རྒྱ་གར་གྱི་རྒྱལ་ས་ལྡི་ལིར

ཡང་རྐང་འཁོར་སྐོར་སྐྱོད་ཀྱི་ལས་འགུལ་དེ་ཉིན་གྲངས་སུམ་ཅུ་སོ་ལྔ་ཙམ་འགོར་བཟོ་ཡོད་སྐོར་ཡང་བཀོད་གནང་འདུག། ཡང Sandesh Meshram ལགས་སམ་བོད་མིང་ལ་བསམ་གཏན་ཡེ་ཤེས་ལགས་ཀྱིས་རྐང་འཁོར་སྐོར་སྐྱོད་གནང་བཞིན་དུ་ད་བར་རྒྱ་གར་གྱི་གྲོང་ཁྱེར་ཆེ་ཁག་དང་གྲོང་གསེབ་མང་པོའི་ནང་ཕེབས་ནས་བོད་དོན་གོ་རྟོགས་ཀྱི་ལས་འགུལ་སྤེལ་བཞིན་ཡོད་སྟབས་ཁོང་ལ་རྒྱ་གར་གྱི་ཡུལ་མི་རྣམས་ཀྱིས་རྒྱབ་སྐྱོར་ཇི་འདྲ་གནང་གི་ཡོད་མེད་སྐོར་ཁོང་ལ་གནས་འདྲི་ཞུས་སྐབས་ཁོང་གིས་གསུངས་དོན།

རྒྱ་གར་གྱི་མི་མང་རྣམས་ནས་ཁོང་ལ་རྒྱབ་སྐྱོར་གང་ཡོང་གནང་བར་ཐུགས་རྗེ་ཆེ་ཞུ་གི་ཡོད་ཅེས་གསུངས་བྱུང། ཡང་རྒྱ་གར་གྱི་གཞོན་སྐྱེས་ཡུའུ་ཀྲུབ་པ་ཚོས་ཀྱང Sandesh Meshram ལགས་ཀྱིས་བོད་དོན་ཆེད་རྐང་འཁོར་བསྐོར་སྐྱོད་གནང་བཞིན་པར་དོ་སྣང་ཆེན་པོ་གནང་བཞིན་འདུག་ལ Sandesh Meshram ལགས་ལམ་བུ་ཞིག་ལ་ཕེབས་བཞིན་པའི་སྐབས་སུ། རྒྱ་གར་གྱི་ཕོ་གསར་ཞིག་གིས་ཁོང་བཀག་ནས་ལས་འགུལ་འདི་སྤེལ་དགོས་པའི་དམིགས་ཡུལ་སོགས་ཀྱི་སྐོར་གནས་འདྲི་ཞུས་པ་མ་ཟད། མཐའ་དོན་དུ་ཁོང་རང་གི་བརྙན་པར་འདི་ལྟ་མཁན་རྣམས་ལ་བརྡ་ལན་ག་རེ་གནང་ཡག་ཡོད་སྐོར་ཞུས་པར Sandesh Meshram ལགས་ཀྱིས་གསུངས་དོན།
ཁྱེད་རང་གི་བརྙན་པར་འདི་བརྒྱུད་ནས་རྒྱ་གར་གྱི་ཡུལ་མི་རྣམས་ལ་བོད་དོན་རྒྱབ་སྐྱོར་གནང་དགོས་པ་དང་བོད་རང་བཙན་སླར་གསོར་རྒྱབ་སྐྱོར་གནང་དགོས་པ། བོད་རང་བཙན་སླར་གསོ་བྱུང་ཚེ་འཕགས་བོད་གཉིས་ཀྱི་ས་མཚམས་སྲུང་སྐྱོབ་ཆེད་ཉིན་ལྟར་ཧིན་སྒོར་ཁྲི་ཕྲག་མང་པོ་འགྲོ་སོང་གཏོང་དགོས་པ་དེ་དག་གཏོང་དགོས་ཀྱི་མ་རེད་རྒྱ་གར་གྱི་དམག་མིར་ཚུར་རྒོལ་བྱེད་བཞིན་པ་ཁག་ཀྱང་མཚམས་འཇོག་ཡོང་རྒྱུ་ཡིན་སྐོར་གསུངས་པར། རྒྱ་གར་གྱི་ཕོ་གསར་དེ Sandesh Meshram ལགས་ལ་ཐུགས་རྗེ་ཆེ་ཞུ་བ་དང་ཁོང་གི་རྐང་འཁོར་སྐོར་སྐྱོད་ཀྱི་ལས་འགུལ་དེ་ལམ་ལྷོངས་ཡོང་བའི་སྨོན་འདུན་ཞུ་དོན་ལ། ལེ་ཚན་སྙན་སྒྲོན་ཞུ་མཁན་སེང་གེ་རི་བསོད་ནམས་ལྷ་མོ་ཡིན།
ད་ལྟ་རྣམ་པ་ལྷན་རྒྱས་ཀྱིས་གསན་བཞིན་པ་འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད་བཙན་བྱོལ་བོད་མིའི་དཔལ་འབྱོར་གྱི་བྱ་གཞག་ཅེས་པའི་ལེ་ཚན་ནང་རྒྱ་གར་ནང་ད་ལྟའང་གནམ་གཤིས་དེ་ཙམ་གྲང་མོ་མ་ཆགས་པ་དང་དེའི་ཐོག་བོད་མི་དགུན་ཚོང་གཉེར་ཡུལ་ས་ཁུལ་ཁ་ཤས་ནང་ཉིན་ཤས་རིང་ཆར་པ་ཤུགས་ཆེ་བབས་པ་སོགས་ཀྱི་རྐྱེན་པས་རྒྱ་གར་ནང་གི་བོད་མིའི་འཚོ་རྟེན་གལ་ཆེ་ཤོས་སུད་ཚོང་ལ་དོ་ཕོག་འགྲོ་བཞིན་འདུག་པ་འདིའི་ཐད་ཇཱ་བལ་པུར་གྲོང་ཁྱེར་ནང་ཚོང་ལས་གཉེར་མཁན་བྱམས་ཆེན་ལགས་སུ་ཚེ་དབང་དངོས་གྲུབ་ལགས་ཀྱིས་བཀའ་འདྲི་ཕྱོགས་སྒྲིག་ཞུས་པ་ཞིག་གསན་རོགས་གནང། གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང། རྒྱ་གར་ནང་ལ་གནས་སྡོད་གནང་མཁན་བོད་མི་བརྒྱ་ཆ་དྲུག་ཅུ་རེ་ལྔ་ལྷག་དགུན་ཁའི་དུས་སུ་རྒྱ་གར་གྱི་རྒྱལ་ས་དང་གྲོང་ཁྱེར་ཆེ་ཁག་ནང། དགུན་དུས་བལ་གོས་སོགས་དགུན་ཁའི་གྱོན་ཆས་ཀྱི་ཚོང་ལས་གཉེར་གྱི་ཡོད་པ་དང། ད་ལྟའི་དུས་ཚོད་དེ་ནི། དགུན་ཚོང་གཉེར་མཁན་བོད་མི་ཚོའི་ཚོང་གི་ནམ་དུས་གཙོ་བོ་དེ་ཡིན་ཀྱང་ས་ཁུལ་མང་པོའི་ནང་ད་ལྟའང་ཚོང་མ་ལངས་པར་གནས་བཞིན་པའི་གནས་ཚུལ་ཡོང་བཞིན་པར་སོང། རྒྱ་གར་གྱི་དབུས Madhya Pradesh མངའ་སྡེ Jabalpur གྲོང་ཁྱེར་ནང་ཚོང་ལས་གཉེར་མཁན་བོད་མི་ཚོའི་ཚོང་གི་གནས་སྟངས་ཀྱི་སྐོར་རྒྱུས་ལོན་ཞུས་པར། ཁུལ་དེར་ལོ་མང་ནས་དགུན་ཚོང་གཉེར་མཁན་བྱམས་ཆེན་ལགས་ཀྱིས། ད་ལྟའི་ཆར་གནམ་གཤིས་གྲང་མོ་མ་ཆགས་པ་དང་དེའི་ཐོག་ཉི་མ་ཁ་ཤས་རིང་ཆར་བ་ཤུགས་ཆེ་བབས་པ་སོགས་ཀྱི་ཐོག་ནས་ཚོང་གི་གནས་སྟངས་དེ་ཞུ་མ་ཐུབ་པ་ལྟ་བུ་ཞིག་འདུག་ཞེས་འགྲེལ་བརྗོད་འདི་ལྟར་གནང་བྱུང། ལའོ་ད་ང་ཚོ་དེ་ད་ལོ་དེ་ཚོང་དེ་གར་ཐོག་ད་ཁྱད་མཚར་ཡོད་ལའོ་ཅིག་ལབ་མ་ཐུབ་པ་འདྲ་བོ་ཅིག་ལ་ཡང་གང་ཡིན་ཟེར་ན་ཅིག་ད་ལོ་གནམ་གཤིས་དེ་གྲང་ཐུབ་མི་འདུག་ལ།

ཟླ་བ་སྔོན་མའི་ཟླ་མཇུག་དང་ཕྱི་ཟླ་བཅུ་གཉིས་པའི་ཚེས་ཤར་ལ་རྒྱ་གར་གྱི་ས་ཁུལ་ཁག་ཅིག་ནང་ཆར་བ་ཤུགས་ཆེ་བབས་ནས། དགུན་ཚོང་གཉེར་མཁན་བོད་མི་ཚོའི་ཚོང་ལའང་དོ་ཕོག་ཕྲན་བུ་བྱུང་འདུག་ཀྱང། ཇཱ་བལ་པུར་གྲོང་ཁྱེར་ནང་ཉི་མ་ཁ་ཤས་བསྟུད་མར་ཆར་བ་བབས་འདུག་ཀྱང་ཁུལ་དེར་ཚོང་ལས་གཉེར་མཁན་བོད་མི་ཚོའི་ཚོང་དང་ཁྲོམ་སར་དེ་ཙམ་དཀའ་ངལ་འཕྲད་མེད་པ་རེད་བཞག། ལའོ། ང་ཚོ་དེ་དཀའ་ངལ་ག་ཡང་འཕྲད་མ་ཟེར་ལའོ། ད་ཁ་སང་ཉི་མ་གསུམ་ཙམ་ཆར་པ། ཟེར་ཟེར་ཟེར་ཟེར་དེ་འདྲ་བརྒྱབ་བྱས་ཁ་སང་ཉི་མ་མཐའ་མ་དེ་ལ་ཡ། ཨ་ནི་དགོང་དག་མཚན་ལ་ཆར་པ་མང་པོ་བརྒྱབ། ཨ་ནི་འོ་དེ་འདྲ་བྱས་ནས་ཆུ་ཁ་རོ་གང་སོང་བ་ལ། ཨ་ནི་དེ་འདྲ་ཡིན་དུས་ང་ཚོ་དེ་ལ་ཡ་ཡ་ཁ་དེ་ལ་ང་ཚོ་ག་ཅི་ལབ་ན་དེ་ཁྲོམ་ས་དེ་ཡ་ཏོག་ཙམ་ཡར་བཀྱག་ཡོད་རོ་བ་ལ། བྱས་ཙང་དེ་ཡིན་དུས་ཆུ་དེ་འདི་བ་ལ་ཡ་འཛུལ་ནས་ང་ཚོ་ལ་ཡ་ཅ་ལག་དེ་བ་ལ་ཡ་གྱོང་གུན་འདྲ་བོ་དེ་འདྲ་ག་ཡང་བྱུང་མ་ཐལ་ང་ཚོའི་ལས་ཁུངས་དེ་ལ་ཡ།

སྤྱི་བཏང་དགུན་དུས་ད་ལྟའི་དུས་འདིར་རྒྱ་གར་ནང་གཉེན་སྒྲིག་གམ་ཆང་ས་རྒྱབ་མཁན་གྱི་ནམ་དུས་དེ་ཡིན་ཀྱང། འདི་ལོ་གཅིག་ནས་གནམ་གཤིས་མ་གྲང་བ་དང། དེའི་ཐོག་ཆང་ས་རྒྱབ་མཁན་ཡང་མེད་པ་ལྟ་བུའི་གནས་སྟངས་འོག། ཇཱ་བལ་པུར་གྲོང་ཁྱེར་ནང་དགུན་ཚོང་གཉེར་མཁན་བོད་མི་ཚོར་ད་ལྟའང་ཚོང་དེ་ཙམ་ཡོང་གི་མེད་ལུགས་བྱམས་ཆེན་ལགས་ཀྱིས་མུ་མཐུད་འགྲེལ་བརྗོད་གནང་བྱུང། ད་དེ་གནམ་གཤིས་དེ་གྲང་གཅིག་བྱས་གཉིས་པ་དེ་ལ་ཡང་ད་ང་ཚོ་གར་ཆགས་ནས་རེ་བ་དེ།

ཇཱ་བལ་པུར་གྲོང་ཁྱེར་ནང་དུ་ཡོད་པའི། ལྷ་ས་བོད་མིའི་ཁྲོམ་ར་ཞེས་པའི་དགུན་ཚོང་གཉེར་ཡུལ་གྱི་ཁྲོམ་ར་དེའི་ནང། ཁྲོམ་སའམ་ཚོང་ཁང་དྲུག་ཅུ་རེ་གསུམ་ཡོད་པ་དང། རྒྱ་གར་གྱི་ས་གནས་འདྲ་མིན་ནས་ཡོང་བའི་བོད་མི་མི་ཚང་སུམ་ཅུ་སོ་བརྒྱད་ཀྱིས་དགུན་ཁའི་དུས་སུ་ཁྲོམ་ར་དེའི་ནང་ཚོང་ལས་གཉེར་གྱི་ཡོད་འདུག་ལ། དགུན་ཚོང་ནི་རྒྱ་གར་ནང་དུ་ཡོད་པའི་བོད་མི་བརྒྱ་ཆ་དྲུག་ཅུ་ལྷག་གི་འཚོ་རྟེན་གལ་ཆེ་ཞིག་ཡིན་པའི་སྐོར། བྱམས་ཆེན་ལགས་ཀྱིས་འགྲེལ་བརྗོད་གནང་གི་འདུག།

ཡང་རྒྱ་གར་ནང་བལ་གོས་ཀྱི་དགུན་ཚོང་དེ་ལོ་ལྟར་སྐྱོ་རུ་འགྲོ་བཞིན་པའི་རྒྱུ་མཚན་ནི། དེ་རིང་ཁ་སང་གྲོང་ཁྱེར་ཆེ་ཁག་མང་པོའི་ནང། མོལ་ཞེས་པའི་ཐོག་བརྩེགས་མང་པོ་དང་ཚོང་ཟོག་སྣ་ཚོགས་ཡོད་པའི་ཁྲོམ་ར་ཆེན་པོ་དེ་འདྲ་གསར་རྒྱག་བྱས་པའི་ཤུགས་རྐྱེན་དང། དེ་བཞིན་བོད་མི་ནང་བཞིན་ས་གནས་ཀྱི་ཡུལ་མི་དང། ཧི་མ་ལ་ཡའི་རི་རྒྱུད་ཀྱི་མི་རིགས་ཚོས་ཀྱང་བལ་གོས་ཀྱི་དགུན་ཚོང་ས་ཁུལ་གཅིག་ཏུ་རྒྱབ་ཀྱི་ཡོད་པའི་ཆ་ནས་ཡིན་པར་བརྗོད་མཁན་ཡོད་ཀྱང། ཇཱ་བལ་པུར་གྲོང་ཁྱེར་ནང་ལ་ད་ལྟའི་ཆར་དཀའ་ངལ་དེ་འདྲ་མེད་ཀྱང། གནམ་གཤིས་གྲང་དུ་མ་ཕྱིན་པར་ཚོང་སྐྱོ་པོ་ཡོད་པའི་རྒྱུ་མཚན་ནི། འཛམ་གླིང་ནང་ཚ་དྲོད་རྒྱས་པ་དང། དེང་སང་དྲ་རྒྱའི་ཐོག་ནས་ཚོང་ཟོག་ཉོ་ཚོང་བྱ་མཁན་མང་དུ་འགྲོ་བཞིན་ཡིན་པ་སོགས་ཀྱི་ཐོག་ནས་དགུན་ཚོང་སྐྱོ་རུ་འགྲོ་བཞིན་པར་བྱམས་ཆེན་ལགས་ཀྱིས་ཡིད་ཆེས་གནང་གི་འདུག།

མཐའ་དོན་བྱམས་ཆེན་ལགས་ཀྱིས་ཚོང་དང་ཆབ་སྲིད་སོགས་ལས་དོན་གང་འདྲ་ཞིག་ཡིན་ཀྱང། སྤྱི་པའི་བསོད་ནམས་ལ་རག་ལས་རྒྱུ་ཡོད་པ་དང། ཚང་མས་ཆེ་ས་ལ་བསམ་ནས། བོད་མི་ནང་ཁུལ་མཐུན་ལམ་རྡོག་རྩ་གཅིག་སྒྲིལ་གྱི་ངང། སྤྱི་པའི་བསོད་ནམས་ཡར་རྒྱས་གཏོང་ཐབས་བྱ་རྒྱུ་དེ་གལ་ཆེན་པོ་ཡིན་པར་ཡིད་ཆེས་གནང་གི་ཡོད་ཅེས་ཁོང་གིས་འགྲེལ་བརྗོད་གནང་བྱུང།